ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་བའི་ཚེས་གཉིས་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་བའི་ཚེས་བཅུ་དྲུག་རེས་གཟའ་ཟླ་བའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། ནམ་དུས་ལ་འགྱུར་བ་ཕྱིན་པའི་སྐབས་དེར་ཆམ་རིམས་ཕོག་བདེ་བ་དང་དེ་བཞིན་ཏོག་དབྱིབས་རིམས་ནད་ཀྱང་མུ་མཐུད་གནས་བཞིན་ཡོད་པས། འབྲེལ་ཡོད་སྔོན་འགོག་དང་ཟས་བཅུད་ལ་དོ་སྣང་གིས་ལུས་ཟུངས་ཡར་རྒྱས་གཏོང་ཐབས་སོགས་ཀྱི་སྐོར་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་བ་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚགས rfa ཚགས org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། འདི་ང་ཚོ་གཏམ་གླེང་གི་ལེ་ཚན་དེ་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོ་ལེ་ཚན་འདིའི་ནང་ལོགས་ལ། ཡང་ནམ་དུས་བརྗེ་བའི་སྐབས་ལ་ལུས་ཟུངས་ཡག་པོ་ཅིག་མེད་པ་ཡིན་ན་གནས་སྟངས་འདྲ་མིན་གྱི་ཐོག་ནས་ནི་གཟུགས་པོའི་འཕྲོད་བསྟེན་མི་བདེ་བ་ཡོང་ཡག་དང་དམིགས་བསལ་དཔྱིད་ཀ་དང་སྟོན་ཀའི་སྐབས་ལ་ཡིན་པས་ན་ཆམ་རིམས་རེད་དེ་བཞིན་མ་འཕྲོད་པའི་ནད་གཞི

སྔོན་ལ་ད་ཆམ་རིམས་དང་འབྲེལ་བའི་ཐོག་ནས་ཆམ་པའི་རིགས་དང་ད་ཏོག་དབྱིབས་འགོས་ནད་ཀྱི་དབྱེ་བ་དང་འདི་གས་ཀྱི་ཐོག་ནས་ངོ་སྤྲོད་ཞུ་བར་ད་ལྟ་ང་ཚོ་ལེ་ཚན་ནང་ལོགས་ལ་ཡང་ནམ་རྒྱུན་གཞིར་བཟུང་བྱས་བྱས་ནིའུ་ཡོག་ནང་གཞི་རྟེན་བྱས་པའི་ཟས་བཅུད་རིག་པའི་ཆེད་ལས་པ་འཇམ་དབྱངས་ཚེ་བརྟན་ལགས་ནས་ནི་ཆམ་རིམས་དང་དེ་བཞིན་ལུས་ཟུངས་ནི་ཡར་རྒྱས་གཏོང་ཡག་གི་ཐོག་ལ་དོ་སྣང་ག་རེ་དགོས་ཀྱི་ཡོད་མེད་ཟས་བཅུད་ཀྱི་ཐོག་ནས་ནི་ང་རང་ཚོས་དོ་སྣང་ག་རེ་བྱེད་དགོས་ཀྱི་ཡོད་མེད་འདི་གས་ཀྱི་ཐོག་ནས་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ལ་ཐོག་མར་ད་ཆམ་རིམས་དང་འབྲེལ་ཡོད་ཀྱི་ཐོག་ནས་ངོ་སྤྲོད་གནང་བྱེད་ཀྱི་ཡོད། ཡང་ཁོ་བིད་བཅུ་དགུའི་ཏོག་དབྱིབས་ནད་འབུའི་རིམས་ནད་འདི་དང་ཆམ་པའི་ན་ཚ་རེད་ཡང་ཆམ་རིམས་ཞེས་བྱས་དབྱེ་བ་ཅིག་ཞུ་གི་ཡོད་རེད་འདི་གས་བར་དུ་ལ་ནི་ཁྱད་པར་ཆེ་ཤོས་འདི་ག་རེ་བྱེད་ཀྱི་ཡོད་རེད་ལོ། ལགས་འོང་ད་ག་རང་རེད་ད་འདི་འདི་ཞུས་ན་བསམ་བྱུང།

ད་ག་ནང་བཞིན་གྱི་རྟགས་མཚན་དེ་མང་པོ་ཅིག་གཅིག་པ་འདྲ་པོ་ཆགས་འདུག་གོ་གཅིག་པུར་ཡོད་རེད། དེ་ཡིན་དུས་ཀ་ནས་ད་རེས་འདིའི་ཐོག་ལ་ཡང་རྟགས་མཚན་བརྒྱུད་དེ་དབྱེ་ཕྱེ་ཡག་ཐོག་ལ་ཡང་ཏོག་ཙམ། ང་རས་ཏོག་ཙམ་ཞུ་གི་ཡིན། དེ་ཡིས་ཞུ་དགོས་ཡག་ག་རེ་ཟེར་ན། འདི་མཁྱེན་པའི་ཐོག་ནས་སྨན་ཁང་དང་ཨམ་ཆིའི་རྩ་ལ་ཡང་ཐད་མ་དགོས་པའི་ཐོག་ནས་ཆམ་པ་དང་ཆམ་རིམས་ཡིན་པ་དེ་མཁྱེན་པའི་ཐོག་ནས་ནང་ལ་བཞུགས་བྱས་ཨ་ནེ་སོ་སོ་སོས་བཙོན་མའི་ག་རེ་ཆུ་ཁུར་ནས་བཅོས་ཐབས་བཅོས་ཡག་དེ་འདེད་རྩྭ་སྨན་དང་ད་དེང་དུས་ཀྱི་ཆམ་པ་བཅོས་ཡག་སྨན་དེ་གས་མཆོད་བྱས། བཅོས་ཐབས་གནང་ཐུབ་ཡིན་ན། ཁོ་ཡང་སྨན་ཁང་ཐད་མ་དགོས་པར་བྱས། སྨན་ཁང་ཐད་པ་ཡིན་ན་ཡང། མཁྱེན་ནམ་མ་མཁྱེན་པར་སྨན་ཁང་ཐད་བྱས་ཡང་ན་ཚ་འདི། འགོས་པ་ཡིན་ན་དེ་ཡང་ཁོ་རང་གི་ཚུལ་ཡང་དག་དག་རུ་འགྲོ་དགོས་པ། རེད་ཉེན་ཁ་ཆེ་རུ་ཕྱིན་འགྲོ་རེད་བ་ལགས་འོང། COVID བཅུ་དགུ། ཏོག་དབྱིབས་ནད་འབུའི་རིམས་ནད་འདི་དང་ཆམ་པའི་ན་ཚ་རེད་ཡང་ཆམ་རིམས་འདི་གས་བར་དུ་ལ་ནད་རྟགས་རེ་གཅིག་ཁྱད་པར་རེ་གཅིག་ཡོད་རེད་པས་ད་སོ་སོའི་ངོས་ནས་ཨོ་ང་ན་ཚ་ཏོག་དབྱིབས་འགོས་ནད་འདི་ང་ཕོག་ཡོད་ས་མ་རེད་ཡིན་ནའི་ལས་ང་ཆམ་པའི་རིམས་ནད་ཅིག་ཕོག་ཡོད་པ་འདྲ་བསམ་ཡང་ད་སོ་སོའི་ངོས་ནས་དབྱེ་བ་གཅིག་ཕྱེ་ཐུབ་པ་བྱེད་དགོས་ཀྱི་ཡོད་རེད་པ། ད་རྟགས་ད་རྟགས་ཟེར་ཡ་དབྱེ་བ་ག་རེ་ག་རེ་ཞིག་ཞུ་གི་ཡིན། ད COVID nineteen ལ་རྟགས་ཟེར་འདི་ག་རེ་ཡོད་རེད་ཆམ་རིམས་ལ་རྟགས་ཟེར་ག་རེ་ཡོད་རེད་ཆམ་པ་ལ་རྟགས་ཟེར་ག་རེ་ཡོད་རེད་ཡང་ནམ་དུས་ཀྱི Allergy ཟེར་གི་འདུག་ག་ཡ་མ་དང་དེ་འདྲའི་ཡང་ན་ཡ་དེ་འདྲའི་སྐོར་ལ་རྟགས་ཟེར་ག་རེ་ག་རེ་ཡོད་པ་ཞིག་ངས་མར་རིམ་པ་བྱས་ནས་ཁ་ཤས་ཞུ་གི་ཡིན།

ནམ་དུས་ཀྱི་མ་འཕྲོད་པའི་ཆམ་པའི་རིམས་ནད་བཟུམ་ར་དེ་བྱེད་ཀྱི་ཡོད་ར་དེ་ཡང་ཐང་ཆད་ཡ་མེད་པ་ཡིན་པ་རེད་ལགས་སོ། མདངས་དག་ར་དེ་ནམ་དུས་ཀྱི Season Allergy ཟེར་ཅིག་ཡོད་རེད་པ་དེ་ཡ་ཐང་ཆད་ཡ་ཅི་དང་ཡོད་མ་རེད། ཨ་ད་ག་ནང་བཞིན་གྱི་གློ་རྒྱབ་པའི་འཆོར་བ་ན། ད་གློ་ཏོག་དབྱིབས་ན་ཚ་ན་མི་ལ་ཡ་གློ་སྐམ་པོ་རྒྱག་ཡ་མང་ཆེ་ལ་ཡོང་གི་ཡོད་པ་དང། ད་ག་ནང་བཞིན་གྱི་ཆམ་རིམས་དེ་ལས་མང་ཆེ་ལ་ཡོང་གི་ཡོད་པ་ཡིན་ན་སྤྱིར་བཏང་ཆམ་པ་ཡིན་ན་ཉུང་ཉུང་ཉུང་ཤས་ནམ་དུས་ཀྱི Allergy Season ཡིན་པ་ཡིན་ན་མཚམས་མཚམས་མི་ཤི་ཡོད་མ་རེད་ད་འདི་གས་དེ་ལ་ཡ་མཚམས་མཚམས་ཚང་མ་ལ་ཏོག་ཙམ་ཏོག་ཙམ་ཡོང་གི་ཡོད་པ་དང་སྤྱིར་བཏང་ཆམ་པ་ལ་མེད་དུས་ག་ནས་ད་ནམ་རྒྱུན་ནས་འདི་ཐོག་ལ་ཡ་དོ་སྣང་དང་དེ་ནས་དཔྱད་ཞིབ་གནང་ཐུབ་ནས་ཏོག་ཙམ་མཁྱེན་ད་ཁ་པར་བ

ད་ག་ནང་བཞིན་ནམ་དུས་ཆམ་དེ་མཚམས་མཚམས་ཡོང་གི་ཡོད། ད་དམིགས་བསལ་གྱི་ཏོག་དབྱིབས་ན་ཚ་ལ་རྟགས་གཅིག་ག་རེ་ཡོད་ཟེར་ན། དབུགས་ཧལ་དུས་ག་ནས་དཀའ་ངལ་འཕྲད་ཡ་ཅིག་ཡོད་རེད་པ། འདི་ཏོག་དབྱིབས་ན་ཚའི་རྟགས་ཡོད་ན་མེད་ན་གཅིག་རེད། ཨོ། ཆམ་རིམས་ན་མི་ལ་ཡ་དེའི་དབུགས་ཧལ་ཡ་གི་ན་ཚའི་རྟགས་དེ་འདྲ་ཞིག་ཡོད་མ་རེད་ད། མང་ཆེ་ལ་ཡོད་མ་རེད་ཞུས་ན་འགྲིག་གི་འདུག།

ད་འདིའི་དམིགས་བསལ་གྱི་ཏོག་དབྱིབས་ན་ཚའི་ཁོ་རའི་རྟགས་ཡོད་ན་མེད་ན་གཅིག་དེ་རེད། འདི་ནམ་རྒྱུན་གྱི་ཆམ་རིམས་ན་མི་དང། ཆམ་པ་ན་མི་དང། ཨ་ནི་ནམ་དུས་ཀྱི་ཆམ་མི་ཨ་ནི་འདི་གས་གསུམ་ཆར་དུ་ཡོད་མ་རེད། བྱས་ཙང་འདི་གས་འདི་ནམ་རྒྱུན་ཐོག་ནས་འདིའི་ཐོག་ལ་ཡང་དཔྱད་ཞིབ་གནང་བྱས་ཏོག་ཙམ་དོ་སྣང་ཡོད་གནང་བ་ཡིན་ན། ཨ་ནི་ན་ཚ་དེ་ཏོག་ཙམ་དབྱེ་བ་ཕྱེ་གནང་ཐུབ་པ་ཡིན་ན

སོ་སོ་ལ་མེད་སོ་སོ་ལ་ཆམ་པ་ཅིག་ཕོག་ཡོད་པ་བྱས། སྨན་ཁང་དང། སྨན་ཁང་དེ་ལས་ཐད་བྱས་ཨ་ན་ཚ་ཚུར་འགོས་པ་ཡིན་ན། རེད་ད་རེད་ཆམ་པའི་ན་རེད། ཚ་ལས་ན་ཚ་དེ་ཚབས་ཉེན་ཆེ་ཁ་རུ་ཆས་འགྲོ་གི་རེད་བ། རེད་བྱས་ཙང་གི། དེ་ན་ན་ཚ་ཅིག་གི་ན་ཚ་དེ་ཚབས་ཆེ་རུ་ད་ཁ་རུ་འགྲོ་དུས་ཀ་ནས་བྱས་ཙང་ཚང་མ་ལ་ཡང་ད་རེས་གསན་གསན་གནང་མི་ཚང་མ་ལ་ཡང་དེའི་ཐོག་ལ་དོ་སྣང་གནང་བྱས་ཨ་སྨན་ཁང་ཐད་དགོས་དགོས་མེད་པ་ཡིན་ན་ཐད་མ་དགོས་བྱས་ན་ཚ་དེ་གི་དབྱེ་ཕྱེ་བྱས་ད་ཆམ་པ་དང་ཆམ་རིམས་དང་ནམ་དུས་ཀྱི་ཆམ་པ་དེ་གས་ཡིན་པ་མཁྱེན་པ་ཡིན་ན་ཨ་ནི་སྨན་ཁང་ཐད་མ་དགོས་ད་ག་ནང་བཞིན་གྱི་ཏོག་དབྱིབས་ན་ཚའི་རྟགས་རྟགས་མཚན་དེ་མང་པོ་ཡོད་པ་ཡིན་ནའི་དྲུང་ན་སྨན་ཁང་ཐད་མ་དགོས་བྱས་ནང་བཅུད་སྡོམ་ནང་འདུག་ཡག་གི་གནས་སྟངས་ཡོད་ན་ནང་འདུག་ཡག་བྱས་ཨ་ནི་མིན་གྱི་ཡ་ན་ཚ་གཅིག་གི་དབུགས་ཧལ་དེ་ག་ཛ་དྲག་རུ་དང་དེ་འདྲས་ཕྱིན་པ་ཡིན་ན་ནི་སྨན་ཁང་ཐད་མ་ཐད་དགོས་ཡག་ཅིག་ཡོད་རེད་བ་རེད་རེད་མིན་རེད་གྱི་རེད། ཐད་མ་དགོས་བྱས་སོ་སོ་རང་གི་ནང་འདུག་ཡག་དེ་ནང་འདུག་པ་ཡིན་ན་འདི་ཡག་པོ་ཡོད་པ་དང་ཨ་ནི་ད་ག་ནང་བཞིན་གྱི་ཁོ་རའི་སྔོན་འགོག་ཡག་ཤོས་འདི། ཞལ་ལ་ཡ་ཁ་རས་མཆོད་ཡ། ཕྱག་དེ་གའི་ཡང་སེ་བཀྲུས་གནང་ཡ། ཨ་ནི་ཕྱག་འཁྲུ་སའི་ཆ་རྐྱེན་མེད་པ་ཡིན་ན་ཕྱག་ལ་ཡང་བྱུགས་ནའང Hand Sanitizer གྱི་བེད་སྤྱོད་བཏང་གནང་ཡ། ད་ག་ནང་བཞིན་གྱི་ད་ང་ཚོ་སྤྱི་ཚོགས་བར་ཐག་ཟེར་གི་འདུག་ག། རེད་རེད་ཡས་ཡག་པོ་རེད། གནང་དགོས་ཡ། ད་ག་ནང་བཞིན་གྱི། ཁ་སང་ནས་ངས་ཞལ་བཅོས་སྐོར་ལ་མང་པོ་ཞུས་བཞག་ཡོད། མངར་མོའི་རིགས་དང། གཟུགས་སྐུ་ལ་ཡ་གནོད་ཡག་གི་ཟས་དེ་ག་སྤངས་གནང་ཡ། གཟུགས་སྐུ་ལ་འཕྲོད་པའི་ཟས་ཅིག་ཞག་རྩི་ཡག་གི་དང་གཟུགས་སྐུ་ལ་ཕན་ཡག་གི་ཞག་ཞལ་ལག་དེ་གའི་མཆོད་ཡག་གི་འབད་བརྩོན་གནང་ཡ་དང་ད་ག་ནང་བཞིན་གྱི། ཨན་ནམ་རྒྱུན་ནས་བྱ་སྤྱོད་བཟང་པོ། བཟང་པོ་ག་རེ་ཤོད་གི་སེ། ལུས་སྦྱོང་ཡག་པོ་གནང་དགོས་ཡ་ད་ག་ནང་བཞིན་མནལ་དེ་ཚད་ལ་ལྡན་པར་ཁུག་དགོས་ཡ་ད་ག་ནང་བཞིན་ཐུགས་ལ་ཡ་སོ་སོའི་སེམས་ལ་དངངས་སྐྲག་དང་སེམས་ཁྲལ་དེ་འདྲ་ཡོད་པ་འདི་གའི་གི་སྔོན་འགོག་ཐོག་ལ་ཡ་ད་ཆོས་ཕྱོགས་ཀྱི་བྱ་བ་གནང་གི་ཡོད་ནའི་རེད་སྒོམ་རྒྱག་གི་ཡོད་ནའི་རེད་ད་ག་རེ་གནང་ཐུབ་གི་ཡོད་ནའི་འདི་གའི་དེ་མ་བཅག་གནང་ཐུབ་པ་ཡིན་ན་འདི་གའི་ན་ཚ་འདི་གའི་སྔོན་འགོག་དང་སོ་སོའི་ལུས་སྲུང་མ་ལག་གི་ནུས་པ་གོང་རྒྱས་བྱུང་བའི་རྐྱེན་གྱིས་ན་ཚ་འདི་གའི་སྔོན་འགོག་དང་མ་ཡོང་ཡ་ལས་ཐུབ་བས་ཞེས་གཟུགས་རེ་ཞུ་བ་ཡིན།
ལོ་ལྟར་སྟོན་ཁའི་སྐབས་ལ་ཡིན་པས་ན། ནམ་དུས་ཀྱི་ཆམ་པའི་རིགས་དང་ཡང་ཆམ་རིམས་ད་བར་ཚོ་ཡང་ཆམ་པ་འགའ་ཤས་ཡིན་པས་ན་འགོས་འགྲོ་གི་རེད་འགའ་ཤས་ཡིན་པས་ན་འགོས་ཀྱི་མ་རེད་པ། ད་བྱས་ཙང་འདི་ཚོའི་གཅིག་གི་ཡོང་ཡག་གི་རྒྱུ་རྐྱེན་ར་འདི་གཙོ་བོ་ག་འདྲ་ཟེ་ཆགས་ཀྱི་ཡོད་རེད་དུས་ཚོད་ཀྱི་ནམ་དུས་ཀྱི་འགྱུར་བ་ཕྱིན་པ་འདིས་ཡང་རྒྱུ་རྐྱེན་གཙོ་བོ་ར་གཅིག་ཡིན་ན་ཡང་རྒྱུན་དུ་ནས་ང་རང་ཚོ་གཅིག་དོ་སྣང་བྱེད་དགོས་ཡ་ར་ག་འདྲ་ཡོད་ན། འདི་གཉིས་ཀྱི་ཁྱད་པར་གཅིག་ངོ་སྤྲོད་ཞིག་གནང་རོགས་གནང།
བློ་ལ་བཙག་རང་ཞུ་ཆོག་ད་སྤྱིར་བཏང་ནམ་དུས་ད་བཅུ་གཉིས་པ་ནས་ཕྱི་ཟླ་གསུམ་པ་བཞི་པའི་བར་ལ་ཡ་ཡིས་ནམ་དུས་འདི་ལ་ཡ་ཨ་ནི Flu དང་ད་ཆམ་པ་དང་ཆམ་རིམས་ཀྱི་དུས་ཚོད་ཟེར་གི་ཡོད་རེད་ད་དེའི་དུས་ཚོད་ལ་ཡ་ཨ་ནི་སྤྱིར་བཏང་ཨ་མི་རི་ཀ་ལ་ཞུས་པ་ཡིན་ན་མི་རྒན་པ་ཡིན་ན་ཆམ་པ་དེ་ཐེངས་མ་གཉིས་དང་གསུམ་བར་ལ་རྒྱབ་གི་ཡོད་པ་ད་ད་ག་ནང་བཞིན་སྤུ་གུ་ཡིན་པ་ཡིན་ན་ད་ཐེངས་མ་བཞི་ལྔ་དྲུག་ཁ་ཤས་ཐེངས་མ་བཅུ་ཙམ་ཆམ་པ་དེ་དེ་རྒྱག་གི་ཡོད་རེད་ད་ཡིན་ནའི་དེ་ཆམ་པ་དེ་རྒྱག་ཡག་དེ་ཆམ་པ་ག་ཚད་ལྗིད་པོ་རྒྱབ་དང་མ་རྒྱབ་ཟེར་ཡག་དེ་དེའི་ཁ་ཐུག་གི་ནད་འབུ་ཁོ་རའི་ནུས་པ་སུ་ཁོ་རའི་ནུས་པ་ལ་གཞི་བཞག་བྱས་ཆགས་ཡིན་གོ་བྱས་ཙང་ག་རེ་ཟེར་གོ་ཟེར་ན་ཐ་ན་ཨ་མི་རི་ཀ་གི་འཕྲོད་བསྟེན་ལས་ཁུངས་ནས་ག་རེ་གསུང་གོ་ཟེར་ན་ཨ་མི་རི་ཀ་ནང་ལོག་ལ་ཡ་རྒན་པ་ཨ་ནི་སྔ་རྗེས་གཅིག་ལ་ཡང་ཆམ་པ་སྔོན་འགོག་བྱེད་ཡག་ཡག་ཤོས་དེ་སྤུ་གུ་ཆུང་ཆུང་སློབ་གྲྭར་འགྲོ་མཁན་སྤུ་གུ་ཆུང་ཆུང་ཚོ་ལ་ཡང་ཆམ་པ་མ་འགོས་ཡག་སྔོན་འགོག་གི

མཐོ་དམན་མང་པོ་འགྲོ་བ་རེད་པ། མཐོ་དམན་འགྲོ་དུས་སུ་དམིགས་བསལ་གྱི་ད Degree Centigrade བཅུ་ཙམ་ཅིག་ཐེ་མའི་ཡ་ང་མ་མང་པོ་འགྲོ་དུས་ཀ་ན་དེ་འདྲའི་ཕྱིན་པ་ཡིན་ན་དེའི་གཟུགས་སྐུའི་ནང་ལོག་ལ་ལུས་སྲུང་མ་ལག་དང་དེ་མིན་གྱི་གཟུགས་སྐུའི་སྔོན་འགོག་བྱེད་མཁན་གྱི་ལས་ཀ་བྱེད་ཡ་མང་པོ་ཅིག་ལ་ཡ་དོ་ཕོག་འགྲོ་བ་རེད་དོ་ཕོག་ཕྱིན་པའི་རྐྱེན་གྱིས་ཨ་ནི་གཟུགས་སྐུའི་ནང་ལོག་ལ་ཡ་ནམ་རྒྱུན་གྱི་ང་ཚོ་གཅིག་ལུས་སྲུང་མ་ལག་ལས་ཀ་བྱེད་ཡ་དེ་ག་ལ་དོ་ཕོག་ཕྱིན་པའི་རྐྱེན་གྱིས་ཨ་ནི། ཕྱིན་པ་དང་ཨ་ནི་འདི་ཡིས་ཨ་ནི་ཆམ་པ་འགོ་ཡག་འདི་འགོ་ཡག་འདི་ལས་སླ་རུ་འགྲོ་གོ་རེད་སྤྱིར་བཏང་ད་ལྟ་ཆམ་པ་འགོ་ཡག་ནད་འབུ་འདི་གས་འདི་དབྱར་དགུན་མེད་ལ་ནད་འབུ་འདི་ཡོད་ཡོད་པ་རེད་ད་ཡིན་ནའི་དགུན་ཁའི་དུས་ཚོད་ལ་ཡ་སོ་སོའི་ལུས་སྲུང་མ་ལག་གི་ནུས་པ་འདི་ཁོ་མར་ཉམས་པ་དང་ཨ་ནི་མིའི་བྱེད་སྟངས་ཕྱི་ལོགས་ཆ་མི་མང་ཆེ་ནང་ལ་འཛུལ་ཨ་ནི་ཕྱི་ལོགས་གྲང་མོ་ཡོད་དུས་ག་ན་སྒང་ག་ནང་ལ་འཛུལ་འདི་འདི་གོ་ནའི་འདིའི་རྐྱེན་པས་ནད་འབུ་འདི་ནུས་པ་འདི་ཆེ་རུ་འགྲོ་གོ་རེད་འདིའི་རྐྱེན་པས་ཨ་ནི་ན་ཚ་འགོ་གོ་རེད་སྤྱིར་བཏང་གི་དབྱར་ཁ་ཡིན་ནའི་ནད་འབུ་འདི་ཡོད་དེ་དབྱར་ཁ་ཁར་ཚུད་མི་མང་ཆེ་ཕྱི་ལོགས་འགྲོ་གོ་རེད་པ། ཕྱི་ལོགས་འགྲོ་དུས་མར་ཁྱབ་བསྡད་དུས་ག་ནས་ནད་འབུ་ཁོ་ན་ཚ་གཅིག་གི་འདི་དང་ཨ་ད་ག་ནང་བཞིན་དབྱར་ཁ་ལ་ཡ། མིའི་ལུས་ཟུངས་ནང་ཁུལ་ཚ་གྲང་གོ་གཅིག་པ་རེད་བསྡད་དུས་ག་ནས་ཚ་གྲང་དེ་གཅིག་གི་གྲང་མོ་དང་ཚ་བོ་ཞེ་དྲག་མེད་དུས་སྤྱིར་བཏང་རེད་བསྡད་དུས་ག་ནས་ལུས་སྲུང་མ་ལག་དང་གཟུགས་པོའི་ནང་གི་གཅིག་གི་ན་ཚ་སྔོན་འགོག་བྱེད་ཀྱི་ལས་ཀ་བྱེད་ཡ་འདི་ཐག་པ་རེ་གོ་ཏག་ཏག་རེ་བྱེད་འགྲོ་གོ་རེད་འདིས་སྔོན་འགོག་བྱེད་བྱས་པའི་རྐྱེན་གྱིས་ནད་འབུ་འདིའི་ནུས་པ་དེ་གོང་འཕེལ་འགྲོ་མ་ཐུབ་པ་དང། སོ་སོའི་ལུས་སྲུང་མ་ལག་གི་ནུས་པ་དེ་གས་ཏག་ཏག་ཡོད་པ་བྱས་རྐྱེན་གྱིས་ན་ཚ་དེ་ཡོང་ཐུབ་ཀྱི་ཡོད་མ་ད་ལྟ་བྱས་ཙང་འཇམ་དབྱངས་ལགས་ཀྱིས་འདི་གསུང་གི་འདུག་པ་གཟུགས་པོའི་ཚ་ཚད་དེ་ཏག་ཏག་ཅིག་བསྡད་པ་ཡིན་ན་ཆམ་པའི་རིགས་ཕོག་ཡ་ལ་ཉེན་ཁ་ཆུང་བ་ཡོད་རེད་གསུང་གི་འདུག་པ་འདི་དངོས་གནས་ཡིན་ས་རེད་མཚམས་རེ་ང་ཚོ་འདོད་པ་ཡིན་པས་ནི་དབྱར་ཁ་ཕྱི་ལ་ཚ་བ་ཞེ་པོ་ཡོད་པ་བྱས་ནས་ཁང་པའི་ནང་ལོགས་ལ་གྲང་གློག་དེ་ཤུགས་ཆེན་པོ་ཞེ་པོ་ཅིག་བཏང་དུས་ཞེ་པོ་ཅིག་འཁྱག་ཅེས་བྱས། ཕྱི་ལོགས་ལ་ཚ་བ་ཞེ་པོ་ཡོད་པས་ནས་ནང་ལོགས་ལ་དུག་ལོག་མཐུག་པོ་ཞེ་པོ་གོན། ཡང་དེ་ནས་མར་ཕྱི་ལོགས་ལ་ཐོན་འགྲོ་དུས་ཚ་བ་ཧོབ་དེ་ཁ་ལ་ཚ་བ་སླེབས་དུས་ཡང་དབྱར་ཁའི་སྐབས་ལ་ཆམ་པ་འདི་རྒྱག་གི་འདུག་པ། འདི་ད་ག་རང་རེད་བྱས་ཙང་ངས་ད་གིན་བྱས་ཙང་ཚ་གྲང་འདི Centigrade བཅུ་ཙམ་ཅིག་གིས་ཡར་མར་ཕྱིན་པ་ན་འདིས་གཟུགས་པོའི་ནང་ལ་ཡ་དོ་ཕོག་ཞེ་པོ་འགྲོ་གོ་རེད་དམིགས་བསལ་གྱིས་ལུས་སྲུང་མ་ལག་དང། ཨ་ནི་ན་ཚ་སྔོན་འགོག་བྱེད་ཡག་གི་ནམ་རྒྱུན་གཟུགས་པོའི་ནང་ལ་ཡ། Immune System། ཟེར་གྱི་རེད། དེ་མིན་གྱི་ང་ཚོའི་ནང་དཀར་ནག་ལུས་མགྱོགས་ཀྱི། ད་ཆམ་པ་སྔོན་འགོག་བྱེད་ཡག་གི་གཅིག་སྔོན་འགོག་བྱེད་མཁན་འབུ་སྲིན་སྣ་ཁ་མང་པོ་ཡོད་རེད། འདི་གས་ཀྱི་ནུས་པ་དེ་ཞེ་དྲག་ཡར་མར་འགྲོ་ཡོད་རེད་དེའི་རྐྱེན་པས་ཨ་ནི་འདི་འགྲོ་གི་ཡོད་པ་དང། ཨ་ད་ག་ནང་བཞིན་གྱི་འདིའི་ཁ་ཐོག་ལ་ཡ། ག་རེ་ཡོད་ཟེར་ན། ནམ་རྒྱུན་ནས་ཞལ་ལག་གི་བཅུད་དང་ལྡན་པ་མཆོད་རྒྱུ་མེད་པ་དང་སེམས་ཁྲལ་མང་པོ་གནང་མཁན་དང། ད་ག་ནང་བཞིན་འདིའི་ཁ་ཐོག་ལ་ཡ་ཨ་ནི། གཉིད་དེ་ཚད་དང་ལྡན་པ། གཅིག་བྱ་སྤྱོད་དེ་འདི་གས་ཏག་ཏག་མ་བསྡད་པ་ཡིན་ན།

ཅིག་གི་གནམ་གཤིས་ཚ་གྲང་ཡར་མར་ཆམ་རིམས་ཀྱི་ནམ་དུས་ཟེར་དུས་ཀྱི་དེའི་ནམ་དུས་སླེབས་ཡོང་དུས་ཀྱི་ནམ་རྒྱུན་ནས་དོ་སྣང་སྔོན་འགོག་དེ་ཡག་ཤོས་དེ་ག་རེ་གནང་སོང་ན། ཞལ་ལག་དེ་བཅུད་དང་ལྡན་པ་མཆོད་དགོས་ཡ། ད་ག་ནང་བཞིན་གྱི་གཉིད་དེ་ཚད་དང་ལྡན་པ་ཁུག་གནང་དགོས་ཡ། ད་ག་ནང་བཞིན་ནམ་རྒྱུན་གྱི་སོ་སོའི་ཕྱག་ལས་དང་དེ་འདྲའི་ཐོག་ནས་སེམས་ལ་དངངས་སྐྲག་དང་དེ་འདྲ་ཡོད་པ་ཡིན་ན། དེ་གས་འདི་མ་ཆགས་ཡག་གི་ཐོག་ནས་འབད་བརྩོན་གནང་ཐུབ་པ་ཡིན་ན། ཆམ་པ་རྒྱབ་ཡག་ལ་སྔོན་འགོག་ཞེ་དྲག་ཕན་ཐོགས། ཨའོ་ལགས་སོ། ད་ད་ལྟ་བྱས་ཙང། ང་ཚོའི་ལེ་ཚན་ནང་གཙོ་བོ་འདི་གནམ་གཤིས་གྲང་རུ་ཕྱིན་པའི་སྐབས་ལ་ཆམ་པའི་རིམས་ནད་འདི་ཚོ་ཕོག་ཡ་དང་འདི་ཚོ་ཉེན་ཁ་ཆེ་ཡོད་དུས་འདི་གས་ཀྱི་སྔོན་འགོག་དང་རྒྱུན་དུ་ནས་དོ་སྣང་ཞུ་ཕྱོགས་དང་འདིའི་སྐོར་ལ་གླེང་བ་ཡིན་དུས་ཡང་མུ་མཐུད་བྱས་ང་ཚོ་འཇམ་དབྱངས་ལགས་ཀྱིས་སྤྱིར་བཏང་ཆམ་པའི་རིགས་དང་ཡང་ཆམ་པའི་རིམས་ནད་ཞུ་ཡ་འདི་མང་ཆེ་འདི་ཕར་ཚུར་འགོ་འགྲོ་ཡ་འདི་ཡིན་དུས་ག་ནས་འདི་གས་ལ་དམིགས་བསལ་གྱི་དོ་སྣང་དང་ཡང་ནད་རྟགས་འདི་ཚོ་རང་ལ་དཔག་གས་ཨ་ནི་ང་རང་ཚོ་མི་སྒེར་སོ་སོ་སོའི་ངོས་ནས་དོ་སྣང་བྱེད་དགོས་ཡ་ར་ག་རེ་ཡོད་རེད་ལོ།
ལོ་ལྟ་དེ་ངས་འདིའི་ཁོག་ལ་ཡ་ཨ་ལས་ཉེར་ངས་འདི་ཅིག་ཞུ་འོ་བསམ་ཆམ་པ་དང་ནམ་རྒྱུན་ཆམ་པའི་བར་ལ་ཡ་ཅེས་དབྱེ་བ་རེ་ཚོ་བཟོབ་ཅེས་ཆེ་ཡ་ཅེས་བེད་སྤྱོད་ཞུ་གི་ཡིན། ཧུང་ཧུང་བྱས་ཙང་ད་ག་རང་ལགས་འདི་གཉིས་ཀྱི་ནད་རྟགས་བར་ལ་དབྱེ་བ་ད་ལྟ་གོང་ལ་ང་ཚོ་ཁོ་བྷིད་བཅུ་དགུའི་ཏོག་དབྱིབས་ནད་འབུ་འདིའི་རིམས་ནད་དང་ཆམ་པའི་རིགས་ཡང་ཆམ་རིམས་འདི་གས་ཀྱི

ཨ་ནི་གཅིག་ཐང་ཆད་ཡ་དེ་གས་དེ་ཆམ་རིམས་ཡིན་ན་གསལ་པོ་ཡོད་པ་དང་ད་ག་ནང་བཞིན་གྱི་ན་ཟུག་དང་ཡང་དེ་གས་དེ་ཆམ་རིམས་ཡིན་པ་ན་མང་ཆེར་ཡོད་པ་དང་ད་ག་ནང་བཞིན་གྱི་ཨ་ནི་དེ་ཆམ་རིམས་དེ་ཡང་ཉི་མ་དྲུག་བདུན་འགོར་དགོས་ཡོད་པ་དང་ཆམ་པ་སྤྱིར་བཏང་ཆམ་པ་ཡིན་ན་ཉི་མ་གསུམ་བཞི་ནང་ལ་ཁོ་རང་བཞིན་གྱི་དྲག་འགྲོ་ཡ་བྱས་ཨ་ནི་ད་ག་ནང་བཞིན་གྱི་ཆམ་རིམས་ཡིན་པ་ཡིན་ན་གཟུགས་པོའི་ཚ་གྲང་འདི་ཨང་གྲངས་བརྒྱ་དང་གཉིས་དང་བརྒྱ་དང་བཞི་པར་ལ་འགྲོ་གི་རེད། ཚ་གྲང་དེ་ཚ་པོ་ཡོད་རེད། ནམ་རྒྱུན་ཆམ་པ་དེ་ཡིན་ན་ཕལ་ཆེར་བརྒྱ། བརྒྱ་དང་གཅིག་ཟེར་ནས་བསྡད་ནས་བརྒྱ་དང་གསུམ་བཞི་ལྔ་དེ་འདྲ་འགྲོ་གི་མ་རེད། བྱས་ཙང་གཅིག་གི་ཚ་གྲང་དང་དུས་ཚོད་རིང་ཐུང་དང་ཁོ་ན་ཚའི་རྟགས་དེ་གས་དེ་ཧབ་སྦྲིད་རྒྱག་ཡ་རེད་ད་ག་ནང་བཞིན་མི་མགོ་ན་ཡ་དེ་ཚོ་དེ་འདྲ་ཡིན་མེད་དོ་ན་ནམ་རྒྱུན་ལ་བལྟས་སོང།

ལས་ཀ་ཐད་ཡ་ཡོད་མ་རེད་ལ་ཁོ་གཟུགས་སྐུ་ངལ་གསོ་སྐྱོན་དགོས་ཡོད་རོ། ཨ་ནི་སྤྱིར་བཏང་ཆམ་པ་ཡིན་ན་ཡང་དུས་སྔོན་འགོག་འདེགས་གནང་གི་ན་ཡང་ཕྱག་ལས་ཕྱག་ལས་ཐད་དགོས་ཡིན་ན་ཡང་སོ་སོས་སྔོན་འགོག་གནང་བྱས། བྱེད་ཁབ་ཅིག་སྐྱོན་ཡ་དང་འདི་གས་ཀྱིས་སྔོན་འགོག་གནང་ཐུབ་ཡིན་ན་ན་ཕེབས་ནས་འགྲིག་གི་ཡོད་རོ།
ཆམ་རིམས་འདི་ནམ་དུས་ཀྱི་འགྱུར་བ་གཅིག་པུ་མ་ཡིན་པ་གཟུགས་པོ་དཀའ་ལས་ཞུ་ཁ་དེ་འདྲ་ཅིག་བྱས་པ་ཡིན་ནའི་ལས་ཡང་ན་ཚ་འདི་གས་ཕོག་སྲིད་གི་རེད་བེར། ཨོ་སྤྱིར་བཏང་ཡིན་གོ་ཞིག་ཆམ་རིམས་མང་ཆེ་ལ་རྟགས་མཚན་ག་རེ་ཟེར་ན་ཧ་ཧ་ཅང་ཐང་ཆད་ཡ་ཅོ་རེད། ལགས་འོང། ཧ་ཅང་རྟགས་མཚན་ཡོད་ན་མེད་ན་གཅིག་དེ་ཐང་ཆད་ཡ་བྱས། དེ་ཡིན་ན་ནམ་རྒྱུན་ཆམ་པ་འདི་ལ་ཡ་དེ་ཐང་ཆད་ཡ་དེ་ཉུང་ཉུང་ཤས་རེད་བ། འདི་ཡང་ཐང་ཆད་ན་དེ་འགའ་ཞིག་ལ་ཡ་དེ་ཡོད་རེད་ནམ་རྒྱུན་ནས་སོ་སོའི་གཟུགས་པོ་དེ་གཅོང་པོ་བྱས། ཨ་ནི་ཟུངས་ཁྲག་དེ་དེ་ཉུང་ཉུང་ཡིན་པ་ཡིན་ན

ཚང་མ་ལ་སྤྱི་ཡོངས་ཐོག་ནས་ཞུ་གི་ཡོད་པ། སྤྱི་ཡོངས་ཀྱི་ནད་རྟགས་དེ་གས་གསུང་གི་ཡོད་ར། བྱས་ཙང་འཇམ་དབྱངས་ལགས་ད། གལ་ཆེ་ཤོས་དེ་ཆམ་པའི་ན་ཚ་ཡིན་ནའི་རེད་ཆམ་པའི་རིམས་ནད་ཡིན་ནའི་རེད་ནམ་དུས་ཀྱི་ཆམ་པ་ཡིན་ནའི་རེད་དེ་གས་ཚང་མ་ད་སྔོན་འགོག་དེ་གལ་ཆེ་ཤོས་གཅིག་གི་ཡིན་དུས་ཨ་ནི་ང་ཚོ་ཡང་ཆམ་པའི་ན་ཚའི་རིགས་དེ་གས་ལ་སྔོན་འགོག་བྱེད་སྟངས་དང་ད། དེ་གས་ཡིན་ནའི། དོན་གཅིག་གོང་ནས་བཀའ་མོལ་གནང་ལོག་ལ་བྱུང་སོང་ད་ང་རང་ཚོའི་ནི། འཚོ་བའི་གོམས་གཤིས་དེ་འགྱུར་བ་གཅིག་གཏོང་དགོས་ཀྱི་ཡོད་རེད་ལ་ཨ་ནི། རྒྱུན་དུ་མཆོད་ཡག་གི་ཞལ་ལག་དང་དེ་གས་ལ་ཐུགས་སྣང་གི་ཐོག་ནས་བཅུད་ཡོད་པ་ད་དེའི་ཐོག་ནས་འབད་བརྩོན་གཅིག་གནང་དགོས་ཀྱི་ཡོད་རེད་བྱས་ཙང་ད་འཇམ་དབྱངས་ལགས་ཡིན་པ་ཡིན་ན་དེ་གས་གི་ཐོག་ལ་ད་ཆེད་ལས་པ་རང་གཅིག་གི་ཆ་གནང་གི་ཡོད་དུས་ཨ་ནི་ང་ཚོ་ཡང་ལམ་སྟོན་གཅིག་གནང་རོགས་གནང་ཞུ་གི་ཡིན།
ལགས་ད་ག་རང་དང་པོ་དང་པོ་དེ

ཞལ་ལག་མཆོད་ཡ་སྦྱོར་བ། ལགས་འོང། ཞལ་ལག་མཆོད་ཡ་དེ་ནམ་རྒྱུན་གྱི་ཞལ་ལག་ནང་བཞིན་མ་མཆོད་པར་བྱས། ཧུ་ཧུ། ཞལ་ལག་དེ་ཉུང་ངུར་བཏང་ན། ཞལ་ལག་དེ་ཉུང་ངུར་བཏང་ན་བྱས། ནད་འབུ་དེ་ལ་ལྟོགས་བཏང་ག་རེ་བྱས་ནས་ཞུ་གི་ཡོད་ཟེར་ན། ཞལ་ལག་མཆོད་ཡ་དེ་དཔེར་ན་ཆ་བཞག་ན་སྒྲོལ་དཀར་ལགས་འདྲ་བ་ཆམ་པ་བསྐྱོན་པ་ཡིན་ན། ཆམ་པ་བསྐྱོན་པ་ཡིན་ན་མི་མང་ཆེ་ལ་ཞལ་ལག་དང་ག་བརླག་འགྲོ་གི་རེད། ག་རེ། གཟུགས་སྐུའི་ཆོས་ཉིད་ཟེར་དགོས་པས། གཟུགས་པོའི་སྔོན་འགོག་གི་ལས་ཀ་ཟེར་འདི་རེད་ཆམ་པ་དེ་སྐྱོན་པའི་ནི་མི་མང་ཆེ་གི་ཞལ་ལག་གི་དང་ག་དེ་བརླག་འགྲོ་འདི་ག་རེ་བྱས་ནས་ཅི་བྱེད་བར་ཟེར་ན་གཟུགས་པོའི་ག་རེ་བྱེད་ཀྱི་ཡོད་ཟེར་ན་ཞལ་ལག་ནམ་རྒྱུན་ནང་བཞིན་མཆོད་པ་ཡིན་ན་གཟུགས་པོའི་ནང་ལ་ཞལ་ལག་ནང་ཡོད་པའི་ད་ཞལ་ལག་གི་བཅུད་རིགས་ད་ག་ནང་བཞིན་ཞལ་ལག་ནས་མ་སྤྲོས་པའི་ད་འབུ་སྲིན་དང་གཅིག་ཡོད་རེད་པ Virus Bacteria འདི་གས་ལ་ཡང་སྔོན་འགོག་བྱེད་ཡ་ཆེད་དུ་གཟུགས་པོའི་ལས་ཀ་བྱེད་དགོས་རེད། འདི་གི་ལས་ཀ་བྱེད་པའི་རྐྱེན་གྱིས་གཟུགས་པོའི་སྔོན་འགོག་དང་གཟུགས་པོ་དྲག་ཡ་གི་ལས་ཀ་བྱེད་ཡ་འདི་ནུས་པ་ཉུང་དུ་འགྲོ་འདི་ཡིན་དུས་ཁ་ནས་འདིའི་ཁ་ཐུག་ལས་ཞལ་ལག་མཆོད་ཡག་དེ་ཉུང་ངུར་ཅིག་བཏང་གནང་ཐུབ་པ་ད་བྱུང་ན་དེའི་ཁ་ཐུག་དེ་ཡག་ཤོས་དེ་དཔེར་ན་ཆ་བཞག་ན་ཞལ་ལག་དེ་ཉུང་ངུར་བཏང་གནང་བ་ཡིན་ན། གཟུགས་པོའི་ནང་ལ་ང་ཚོ་ལུས་ཟུངས་མ་ལུས་དང་གཟུགས་པོ་དྲག་ཡག་གི་ཨ་ནི་གཟུགས་པོའི་ནང་རྫས་ཤིག་ཡོད་རེད་པ་ནུས་པ་གཅིག་ཡོད་རེད་པ་ནུས་པ་དེ་ག་དེ་ག་རེ་བྱེད་དགོས་རེད་ཞུས་པ་ཡིན་ན་ནུས་པ་དེ་ག་དེའི་གཟུགས་པོའི་ནང་གི་ན་ཚ་ཡོང་མཁན་གྱི་དམིགས་བསལ་གྱི་ད་འབུ་སྲིན་སོགས་ཡོད་རེད་པ

ལྷག་མ་ཆུ་ཁོལ་མཆོད་བྱས་ཞལ་ལག་མ་མཆོད་གནང་བ་ཡིན་ན་དེས་ག་རེ་བྱེད་ཀྱི་ཡོད་ཟེར་ན། ང་ཚོའི་གཟུགས་པོའི་ནང་ལ་ཡང་ནུས་པ་གོང་འཕེལ་བཏང་ཡས་ཀྱི་རྫས་ཅིག་ཡོད་པ་དང་རྫས་དེའི་ངེས་ཚིག་ཞུས་པ་ཡིན་ན Human Growth Hormone ཟེར་གི་རེད་ལོ་ཆུང་ཆུང་ཡིན་དུས་ཀྱི་ང་ཚོའི་གཟུགས་པོའི་ནང་ལ་ནུས་པ་ཡར་སྐྱེས་ཡོང་མཁན་གྱི་རྫས་ཅིག་ཡོད་རེད Human Growth Hormone ཟེར། འདིས

ཨ་ནི་ན་ཚ་གཅིག་གི་ཆམ་པ་དང་དེ་གའི་ཚང་མ་ལ་དྲག་ཡག་ལ་ཕན་གྱི་ཡོད་པ་གཅིག་བྱས། ད་དེ་ནས་གཉིས་པ་དེ་ག་རེ་ཞུ་དགོས་ཟེར་ན། དེའི་ཁ་ཐུག་ལས་ཡིན་གཅིག་མིན་གཅིག་གི། ཞལ་ལག་གཅིག་ནམ་རྒྱུན་ནང་བཞིན་མཆོད་ཐུབ་ཀྱི་མེད་པས་མཆོད་མི་དགོས་བྱས། ཡིན་ནའི་རློན་པའི་རིགས་དེ་ཚད་དང་ལྡན་པ་མཆོད་དགོས་རེད་དམིགས་བསལ་གི་བྱུང་ན་ཆུ་ཆུ་དེའི་ཡང་གཅིག་གི Filtered Water གཅིག་གཙང་མ་ཡོད་རེད་པ། ཨ་ད་ག་ནང་བཞིན་གི་ཆུའི་ནང་ལ་ཡ Lemon Apple Cider ད་ག་ནང་བཞིན་སྨན་ཇ་ད་དེ་གས་དེ་ངས་རིམ་པས་ཞུ་གི་ཡིན། ལྟོས་བྱས་ཙང་རློན་པའི་རིགས་དེ་ཚད་དང་ལྡན་པ་མཆོད་ཐུབ་ན་འདིས་ག་རེ་བྱེད་ཀྱི་ཡོད་ཟེར་རློན་པའི་རིགས་མཆོད་པའི་རྐྱེན་གྱིས། གཟུགས་པོའི་ནང་ལ་གཟུགས་པོ་གཙང་མ་བཟོ་ཡག་དང། ད་ག་ནང་བཞིན་གྱི། གཟུགས་པོའི་ནང་ལ་ཡོད་པའི་ད་ནད་འབུ་འདི་གའི་དེ་གཅིག་གཟུགས་པོའི་ནང་ལ་མར་གཙང་མ་བཟོ་ཡག་དང། གཟུགས་པོའི་ནང་ལ་གཅིག་གི་ནད་འབུ་འདི་གའི་ཡོད་པའི་རྐྱེན་གྱིས་གཅིག་གི་ན་ཚ་གཅིག Tissue དང Cell དེ་ཚོ་དྲག་ཡག་ལ་ཡང་གཙང་མ་བཟོ་ཐུབ་པ་ཡིན་ན་ཁོ་དྲག་ཡག་ལ་ཕན་གྱི་རེད་པ།

སྨན་ཇའི་རིགས་དེ་གས་དང་ད་ག་ནང་བཞིན་གྱི་ཞེས་ར་གས་མེ་ནས་སྒ་སྨུག་གི་ཇ། དེ་མིན་གྱི་སྨན་ཇ་རེད་དེ་ནས་མི་འཛིན་གང་དང་དེ་མིན་གྱི་ཡང་སྨན་ཇ་རེད་དང་ད་ཚོང་ཁང་ཅིག་ཟས་སྤྱོད་ཀྱི་ཚོང་ཁང་དེ་ནས་མཆོད་གནང་བ་ཡིན་ན་སྨན་ཇ་སྨན་གྱི་ཇ་དེ་འདྲ་མང་པོ་ཡོད་དེ་འདྲས་མཆོད་གནང་ཐུབ་པ་ཡིན་ན་དེ་གས་དེའི་ཨ་ནི་གཟུགས་པོའི་ནང་ལ་ཡོད་པའི་ན་ཚ་དམིགས་བསལ་གྱི་ཆམ་པ་དང་ཆམ་པའི

ད་ག་ནང་བཞིན་གྱི Lemon འདུག་ག། ཆུ་དྲོན་འཇམ་ནང་བླུགས་བྱས་ཁོ་ཡང་སེ་མཆོད་གནང་ཐུབ་པ་ཡིན་ན། འདི་ཡིས་ཨ་ནི། ཆམ་པ་དྲག་ཡག་དང་ཆམ་རིམས་དྲག་ཡག་ལ་ཞེ་དྲག་ཕན་གྱི་རེད། ཨ་དམིགས་བསལ་གྱིས་འདི་ན་ངས་ད་ངེད་གཉིས་རེ་ཞུས་པ་ནང་བཞིན། ད་ལྟ་འདིའི་རིགས་དེ་སྔོན་འགོག་གི་ནུས་པ་ཡོད་རེད་ལགས། ཡོད་རེད་ཡོད་རེད་ཡོད་རེད་དཔེར་ན་ཆ་བཞག་ན Lemon གཅིག་ཐང་མཆོད་གནང་ཐུབ་པ་ཡིན་ན། Lemon འདི་ཆུ་ནང་བླུགས་བྱས་ཡང་སེ་མཆོད་གནང་བ་ཡིན་ན། འདི་མཆོད་ཤུལ་རིང་ལ་ཡང Lemon སྐྱུར་མོ་འདིས་ག་རེ་བྱེད་ཀྱི་ཡོད་ཟེར་ན་ཞལ་ལག་འཇུ་པོ་འཇུ་བྱེད་ལ་ཁོ་ལ་ཕན་གྱི་རེད་ད་ག་ནང་བཞིན་གྱི

འདིའི་ནང་ལ་ཐང་ནང་ལ་ག་རེ་ཡོད་ཟེར་ན་ཁོ་རའི་ནང་བཅུད་གཅིག་ག་རེ་ཡོད་ཟེར་ན Proline དང Glycine ཟེར་གཅིག་ཡོད་འདིའི་བཅུད་དེ་གཉིས་ཀྱིས་གཟུགས་པོའི་ནང་ལ་ཡང་དང་གཟུགས་པོའི་ནང་ལ་ནད་འབུ་དེ་གའི་གི་ནུས་པ་མར་བཅག་ཡག་དང་ད་ག་ནང་བཞིན་གྱི་གཉན་ཁ་དེ་མར་བཅག་གི་ཡོད་འདི་བཅག་པའི་ནང་བཞིན་གྱི་ཡང་འདིའི་ནང་ལ་ཟས་བཅུད་གཞན་པ་གཅིག་ག་རེ་ཡོད་ཟེར་ན Potassium དང Magnesium ཟེར་ཟས་བཅུད་གཉིས་ཡོད

རྩི་ཤིང་དང་སྨན་རྩྭ་འདི་འདྲས་དེའི་ཁ་ཐོག་ལ་མཆོད་གནང་ཐུབ་པ་ཡིན་ན་དེའི་ཡང་གཟུགས་སྐུ་ལ་ཡང་ཞེ་དྲག་ཕན་པ་ད་དེའི་ཐོག་ལ་ཡང་རྩི་ཤིང་དང་སྨན་རྩྭ་དེ་ཚོའི་གཟུགས་སྐུ་ལ་ཡང་ཁོ་རང་ཚོས་འདི་གའི་ནང་ལ་ཡོད་པའི་བཅུད་ཀྱི anti བཅུད་ཡོད་པ་ཟས་བཅུད antioxidant དེ་གས་དེའི་གཟུགས་སྐུའི་ནང་ལ་ཡང་གཉན་ཁ་བཅག་ཡ་ལ་ཞེ་དྲག་ཕན་གྱི་ཡོད་པ་དང་དེ་མིན་གྱི་ཨ་ནི་དམིགས་བསལ་གྱི་རྩི་ཤིང་དང་སྨན་རྩྭ་འདི་ག་དེའི་ནུས་པ་དེའི་ག་ལ་ག་ཚོད་ཡོད་པ་དེ་ཨ་མི་རི་ཀ་ལ་ཡང་ད་ག་ཚོད་ཀྱི་དེ་ཡོད་མ་རེད་ཡུ་རོབ་ནང་ལ་ཡང་དར་སོ་ཞེ་དྲག་ཡོད་དར་སོ་ཡོད་པ་མ་ཚད་དེ་སྨན་ཁང་ནང་ལ་ཡང་སྨན་ནང་བཞིན་བྱས་ནས་ཆམ་རིམས་ལས་ན་ཚ་དེ་འདྲ་ཡིན་པ་ཡིན་ན་རེ་བ་ཡོད་མཁན་དེ་སྨན་རྩྭ་དང་རྩི་ཤིང་རང་སྤྲད་བྱས་དེ་བྱེད་དགོས་བཅོས་ཐབས་བྱེད་དགོས་རེད་དེ་ཡུ་རོབ་ལ་ཡང་དར་སོ་ཆེན་པོ་ཡོད་དུས་ག་ནས་དེ་སྨན་རང་གི་ཁོངས་བཏང་བྱས་ཁོ་ཚོས་དེ་བྱེད་དགོས་རེད་དེ་ཡིན་དུས་ག་དེ་ཕན་ཡོན་ཞེ་རག་ཡོད་རེད་བ། ད་དེ་གས་དེ་སྨན་རྩྭ་དང་རྩི་ཤིང་ག་རེ་ག་རེ་ཡོད་ཟེར་ན་སུ་རིག་སོགས་རུའི་སྨན་རྩྭ་ནང་ལ་སྐད་གྲགས་ཆེ་ཤོས་དེ Echinacea ཡིན་ཞོར་དེའི་རྗེས་དེ་ག་ནས་ཤིང་གི Black Currant། Sea Buckthorn། ཨ་འདི་ནས་ང་ཚོ་བོད་པ་ཚོས་མཁྱེན་ཡག་གི་འདི་འདུག་ཨ་ནི་ཁ་ཤས། སྤང་རྒྱན་མེ་ཏོག། སྒ་སྨུག། ཨ་ནི་སྒོག་པ། བཙོང། དེ་ཚོའི་རིགས་དེ་ཆམ་པའི་སྔོན་འགོག་ལ་ཕན་ཡག་ཡོད་པ་དང་དམིགས་བསལ་གྱི་ད་ལྟ་སྒོག་པ་དང་སྒོག་པ་དང་བཙོང་དེ་ནམ་རྒྱུན་ཚང་མས་ཞལ་ལག་ནང་ལ་བེད་སྤྱོད་བཏང་གནང་གི་ཡོད་པ། འདིའི་ཆམ་པའི་དཀའ་སྡུག་ལ་ཡང་ཨ་ནི་ཞལ་ལག་ནང་ལ་ཡིན་ན་དམིགས་བསལ་གྱི་ཐང་འདྲ་བོ་དང་རློན་པའི་རིགས་ནང་ལ་ཡང་སྒོག་པ་དང་བཙོང་དེ་མང་ཙམ་བླུགས་བྱས་ཨ་ནི་ཡང་རློན་པ་བཟོས་བྱས་དེ་མཆོད་གནང་ཐུབ་པ་ཡིན་ན་སྒོག་པ་དང་བཙོང་ནང་ལ་ག་རེ་ཡོད་རེད་ཟེར་ན་ཁོ་རའི་ནང་ལ་བཅུད་ཟས་བཅུད་དམིགས་བསལ་གྱི Allicin Allicin ནང་ལོགས་ལ་ཡང་རྫས་ག་རེ་ཟེར་ན Sulfur ཟེར་མཁན་ཡོད Sulfur ཟེར་མཁན་དེ་གཟུགས་སྐུའི་ནང་ལ་གཉན་ཁ་ཡིན་དུས་ག་ནས་དྲག་ཡག་དང་ཨ་ནི་ཡང་གཅིག་ནད་འབུ་དེ་གའི་སྔོན་འགོག་ལ

སྣུམ་དེ་འདྲས་སྣུམ་གྱི་བཅུད་དེ་འདྲས་སྣུམ་བཅུད་ཡོད་པ་དེ་འདྲས་ཁ་ཤས་ཨ་ནི་གཅིག་གིས་རླུང་སྲང་ཀ་ཡ་ན་དེ་འདྲས་དེ་བདག་པོ་གནང་ཐུབ་པ་ཡིན་ན་འདི་ཡིས་ཨ་ནི་ཆམ་པ་ནས་ཡོང་པའི་ནད་འབུ་དེ་གའི་སྔོན་འགོག་དང་ཨ་ནི་དག་ནང་བཞིན་གཟུགས་སྐུ་ལྷོད་ལྷོད་བྱ། གཟུགས་སྐུའི་གཉན་ཁ་མར་བཅག་པའི་རྐྱེན་གྱིས་ཨ་ནི་ན་ཚ་དྲག་ཡ་དང་དག་ནང་བཞིན་གྱི་གཟུགས་གཉན་ཁ་དང་གཟུགས་སྐུ་ལྷོད་ལྷོད་བྱུང་པའི་བྱུང་པའི་རྐྱེན་གྱིས་ང་ཚོའི་ལུས་ཟུངས་མ་ལག་ནང་ལ་ལས་ཀ་བྱེད་མཁན་གྱི Killer cell ཟེར་མཁན་ཅིག་དེ་ཚོ་ཨ་ནི་ལས་ཀ་བྱེད་སྟངས་བྱེད་ལུགས་སྐོར་ཚད་དེ་ལྡན་པ་དང། ད་ག་ནང་བཞིན་གྱི་གཟུགས་སྐུ་ལྷོད་ལྷོད་དང་གཉན་ཁ་མར་ཆག་པ་ཡིན་ན་ང་ཚོའི་གཟུགས་སྐུའི་ནང་ལ་ཡང Cortisol levels ནི་འདི་ཡ་མར་ཉུང་འགྲོ་འདི་གས་དེ་ཉུང་ཕྱིན་པ་ཡིན་ན་ཨ་ནི་འདི་གས་ཀྱི་ཉུང་ཕྱིན་པའི་རྐྱེན་གྱིས་ན་ཚ་གཞན་པ་མ་འཁྲིས་མ་ཡོང་དང་མ་ཡོང་པ་དང་ད་ག་ནང་བཞིན་གྱི་ཨ་ནི་ཆམ་པ་དང་ཆམ་རིམས་འདི་ག་མགྱོགས་པོ་དྲག་ཡ་ལ་ཕན་ཡོན་ཞེ་དྲག་ཡོད་རེད་ད་འདི་གས་ནི་ནམ་རྒྱུན་ངས་རྟག་པར་ཞུ་བ་འདི་ཉི་མའི་མདངས་ནས་བྱུང་བའི། ཟས་ཀྱི་བཅུད Vitamin D ཟེར་དུས Vitamin D དེ། ཞེ་དྲག་གལ་ཆེན་པོ་ཡོད་ཅེས Vitamin D དེ་ངས་ཉི་མ་ནས་ཞུ་ག་རེ་ཞུ་ཡོད་ཟེར་ན། དེ་ཡིས་ང་ཚོའི་ལུས་ཟུངས་མ་ལག་གི་ནུས་པ་དེ། ཚད་དེ་ལྡན་པ་ཡོང་ཡ་དང་ནུས་པ་གོང་འཕེལ་ནུས་པ་དེ་བེད་སྤྱོད་བཏང་དུས་ཀ་ནས་ཁོ་ལ་ཡག་དེ་ཆེ་བ་དང་བཀའ་རྒྱ་དུ་མ་ཚུན་བཏང་དགོས། དེ་ཙམ་དེ་ཡིན་དུས་ཀ་ནས་ཉི་མའི་མདངས་དེ། བྱུང་ན་ནི་ཉི་མ་གཅིག་ལ་ཡ་སྐར་མ་བཅོ་ལྔ་དང་ཉི་ཤུ།

འདི་གསུང་གི་ཡོད་རེད་བ་དེ་དམིགས་བསལ་གྱི་ནུས་པ་འདི་ག་རེ་ཡོད་རེད་ལོ། དེ་རྐང་རེད་དེ་ཁོས Vitamin D དེ་གཟུགས་སྐུའི་ནང་ལ་འཇུ་ཡག་དང་ཁོའི་ནུས་པ་དེ་གོང་འཕེལ་བཏང་ཡག་ལ་ཕིན་གོ་ད་ཁོས་རོགས་པ་བྱེད་མཁན་རེད། ཁོ་མེད་པ་བྱས D three ཁོ་རང་གཅིག་པོ་མཆོད་པ་ཡིན་ན་ཁོ་རང་ཁོ་རང་ནུས་པ་ག་ལ་ག་ཚོད་འགྲོ་རེད། ད་ཡིན་ན་འདི K two དེ་མཆོད་པ་ཡིན་ན་གཟུགས་སྐུའི་ནང་ལ་ད་ང་རང་ཚོ་མ་ད་འཇུ་ཡག་དང་ཁོའི་ནུས་པ་དེ་ཡག་པོ་ཡོང་ཡ་ལ་ཁོས་རོགས་པ་བྱུག་པ་དེ་དག་འདི་ཡིན་གཅིག་མིན་གཅིག་སྨྱོ་འབོ་མང་ཆེ་གི Vitamin D three ཡོད་འཇོག་ལ་ཡ་ད་ནམ་རྒྱུན་ནས་འདི་འདའི་སྐོར་ལ་ཞིབ་འཇུག་གནང་ཉེན་ཡོད་ན K two དེ་མང་ཆེ་རྣམས་ཡོད་རེད།
ཨའོ།
ཁ་ཤས་མེད་པ་ཡིན་ཨ་ནི K two ཡོད་པ་ཅིག་གཟིགས་བྱས་གནང་ཐུབ་པ་ཡིན་ན་ཨ་ནི་ཁོས་ད་ནུས་པ་གོང་འཕེལ་བཏང་སྟབས་ཞལ་ལག་མཆོད་པ་ཡིན་ནའི་རེད་ཟས་བཅུད་ཀྱི་རིགས་མཆོད་པ་ཡིན་ནའི་རེད་ཁོ་མི་གིས་ན་མཆོད་ཡ་གཅིག་པོ་མ་རེད་ལེ་ལས་མི་གིས་ན་མཆོད་ནས་མི་གིས་ན་སླེབས་དུས་ཁོག་པའི་ནང་སླེབས་དུས་ཁོའི་ནུས་པ་དེ་ག་ཚོད་ཡག་པོ་ཡོང་ཡ་ལ་ད་དེ་སྐོར་བར། དེ་ལྟར་དེ་ཡིན་དུས་ཀྱི་ན D three ལ K two ཡོད་པ་དེ་མཆོད་ཐབས་གནང་ཐུབ་པ་ན་ཞེ་དྲག་གི་ནུས་པ་ཆེ་དང་ཡག་པོ་ཡོད་པ་དེ་ལྟ་བུ Vitamin D དེ་ཡག་པོ་མཆོད་གནང་ཐུབ་པ་ན་ད་དེའི་ཁ་སང་ཉི་མ་ངས་ཞུས་པ་ནང་བཞིན་ད་རེས་ངས་རོབ་ཙམ་ཞུས་ན་བསམ།
ད་དེའི་ལོའོ། གཟུགས་པོའི་གཅིག་གི་གཉིད་ཁུག་ཡག་ཡག་པོ་ཡོད་ད་ག་ནང་བཞིན་གྱི་སྙིང་ག་ལྕགས་ཡག་ད་ག་ནང་བཞིན་གྱི་ཁྲག་ཤེད་ན་ཚ་ད

ཚ་ལུམ་འཁོར་ཆ་ཚང་ཆོས་ཀྱི་མི་རྒྱུད་དང་ནང་ལོ་འཁོར་དམན་པ་ཞིག་ཏུ་བཀར།
འདི་ལ fiber ཡོད་རེད། fiber འདི་ཡི་མིག་གི་འབུ་སྲིན་ཡག་ག་ཁོའི་ཁ་ལག་ཆག་འདུག་ཚལ་རིགས་མཆོད་པའི་ནང་དེ་ནི་ཚལ་རྗེན་པ་མཆོད་གནང་བ་ཡིན་ན་ཚལ་བཙོས་བྱས་པའི་མཆོད་པ་ཡིན་ན་མཆོད་ཚར་ནས་མི་སྒེར་འགྲོ་དུས་ག་ནས་ད་ང་རང་ཚལ་རིགས་མཆོད་པ་ནས་ཁོ་ག་འཛམ་ཟེར་ནས་ཁོ་མི་སྒེར་ལྷག་མ་རེ་ཆག་འདུག་དོ། འདི་ལྷག་མ་དེའི་ང་ཚོའི་འབུ་སྲིན་དེ་ཁ་ལག་ཆག་འདུག་གོ་འདི fiber རེད། དེ་ལ་འདིའི་རིགས་དེ་ཚལ་དེ་དེ་མར་མཆོད་ཐུབ་པ་ཡིན་ན་ང་ཚོའི་འབུ་སྲིན་ཡག་ག་དེའི་ནུས་པ་གོང་འཕེལ་བཏང་པའི་རྐྱེན་གྱིས་ལུས་སྲུང་མ་ལག་དེ་གནས་ས་དེ་བརྒྱ་ཆ་དྲུག་ཅུ་རེ་ལྔ་དང་བདུན་ཅུ་བར་ལ་ཡི་གེ་ནས་ཡོད། ཡི་གེ་དེ་ཡག་པོ་གནས་སྟངས་ཡག་པོ་བྱུང་བ་ཡིན་ན་ཁོ་རང་བཞིན་གྱི་ལུས་སྲུང་མ་ལག་ཡག་པོ་ཆགས་ཀྱི་ཡོད་པ་དང།
དང་དེ་བཞིན་ད་ད་དུང་གོང་ལས་ཡང་ལུས་སྲུང་ད་ཡག་པོ་ཅིག་དགོས་ཡ་དེའི་གནད་འགག་དང་ལུས་སྲུང་ཡག་པོ་མེད་པ་ཡིན་ན་ནད་གཞི་མང་པོ་ཅིག་འགོས་བདེ་པོ་ཅིག་ཆགས་ཀྱི་ཡོད་དུས་གོང་ལ་ནི་ཅིག Vitamin D གསུམ། འདི་ཡང་གཟུགས་པོའི་ནང་ལོགས་ལ་དགོས་ངེས་གཅིག་ཆགས་ཀྱི་ཡོད་པ་ངོ་སྤྲོད་གནང་སོང་ལ་འདི་དང་འབྲེལ་ཡོད་ཀྱི་ཐོག་ནས་མུ་མཐུད་བྱས་བྱས་ད་འགོས་ནད་ཀྱི་རིགས་གང་འདྲ་ཅིག་ཡིན་པ་ཡིན་ནའི་ལས་གལ་ཆེ་ཤོས་དེ་ང་རང་ཚོ་རང་ཉིད་སོ་སོའི་ལུས་སྲུང་གི་གནས་སྟངས་ཡག་པོ་ཅིག་ཡོད་པ་ཡིན་ན་འགོས་ནད་ཀྱི་རིགས་དེ་གས་ཨ་ནི་ཕོག་བདེ་པོ་ཅིག་ཆགས་ཀྱི་ཡོད་མ་རེད་བྱས་ཙང་ལུས་སྲུང་གི་སྐོར་དང་འབྲེལ་བའི་ཐོག་ནས་ཡང་མུ་མཐུད་བྱས་ངོ་སྤྲོད་ཞུ་གི་ཡིན།
གང་ཟག་སོ་སོའི་ལུས་སྲུང་མ་ལག་གི་གནས་སྟངས་ཡག་པོ་མེད་པའི་རྐྱེན་གྱིས་ཨ་ནི་ཁོ་ནད་འབུ་དེ་གཟུགས་སྐུའི་ནང་ཡོད་འདོད་ཀྱི་ནས་ལས་ཀ་ཁོས་ཁ་བརྡའི་ཆ་དེ་ཚད་དང་འགལ་བ་བྱས་པའི་རྐྱེན་གྱིས་གཟུགས་སྐུའི་ནང་ལོགས་ལ་ཡང་གཟུགས་སྐུ་གཅོང་པོ་ཆགས་ཡག་གཟུགས་སྐུའི་ནང་ལོགས་དེ་མིན་གྱི་གཅིག་གནོད་སྐྱོན་གཟུགས་སྐུའི་ནང་སྐྲག་སྦུག་འདི་དང་མང་པོ་གཅིག་གི་ལས་ཀ་ཆེན་མོ་དེ་ཡང་དེ་འདྲའི་བྱས་པའི་རྐྱེན་གྱིས་གཟུགས་སྐུ་གཅོང་པོ་ཆགས་ད་ད་ག་ནང་བཞིན་ཁ་ཡ་ཁ་ཤས་ད་ཡ་ལས་མང་པོ་ཅིག་གོ་ཡོད་འདི་ལུས་སྲུང་མ་ལག་གི་ལས་ཀ་དེ་ཏག་ཏག་མ་བྱས་པའི་རྐྱེན་གྱིས་ཨ་ནི་ད་ག་ནང་བཞིན་གོང་དུ་གསུངས་ནང་བཞིན་ཁ་ཤས་ཀྱི་ཁ་ལག་གྲོག་ལ་ཡ

རེད་རེད་ད་ག་རང་གང་སྒྲོལ་དཀར་ལགས་གསུངས་ནང་བཞིན་གང་ས་སོ་སོའི་གཟུགས་པོའི་གནས་སྟངས་དང་ཁམས་ལ་བལྟས་མྱོང་གི་བར་བ་ས་ཅི་ཡིན་དུས་ག་ནས་སོ་སོའི་གཟུགས་པོའི་ཁམས་དང་གནས་སྟངས་ལ་དཔག་པའི་ལུས་སྲུང་མ་ལག་དེའི་སྐོར་ལ་ངས་སློབ་གསོ་ཞུ་གི་ཡིན་ད་ལུས་ལོང། གསུམ་མ་ལུག་དེའི་གནད་ཀ་བཞི་ཙམ་ཞིག་ཡོད་རེད་ཞུ་ཡིན་གཅིག་དེ innate immunity ཟེར་ན་གློ་བུར་དུ་ལས་ཀ་བྱེད་མཁན་གྱི་ལུས་སྲུང་མ་ལག་གཅིག་དེ adaptive immunity དལ་བུའི་ཐོག་ནས་ད་དེ་ལས་ཀ་བྱེད་ཡ་དེའི་གཟའ་འཁོར་གཅིག་གཉིས་འགོར་གྱི་ཡོད

ན་ཚ་དེ་ཁ་ཤས་ཤིག་ཡོང་གི་ཡོད་རེད། གཅིག་དེ་ལུས་སྲུང་མ་ལག་སྐྱོ་བོ་ཡོང་ནམ་རྒྱུན་ནས་སྐྱོ་བོ་ཡོང་བའི་རྐྱེན་གྱིས་ན་ཚ་དེ་འདྲས་ཁག་ཅིག་ཁག་ཅིག་ན་ཚ་ག་རེ་ཟེར་ན་གཟུགས་པོའི་ནང་ན་ཚ་དེ་འདྲས་ནམ་རྒྱུན་ནས་ཅིག་གིས་འགོས་ནད་དེ་འདྲས་མགྱོགས་པོ་འགོ་ཡག་དང་ནང་བཞིན་ཁ་ཤས་ནི་ལུས་སྲུང་མ་ལག་ནས་སྔོན་མ་ཆུང་དུས་ག་ནས་སྐྱོ་བོ་ཡོད་དུས་ཀ་སོ་སོའི gene ལྟ་བུ་དེས་སྐྱོ་བོ་ཡོང་ཡག་དེ་དུས་ག་ནས་ལུས་སྲུང་མ་ལག་སྐྱོ་བོ་ཅན་སྐྱེས་པ་ཡིན་ན་སོ་སོའི gene ཟེར་ཡག་དེ། ཡག་པོ་མེད་པ། ད་ག་ནང་བཞིན་གྱི་རྫས་དེ་ཁ་ལག་བཟས་པ་ཡིན་ན་ཁ་ལག་ཡག་པོ་མ་འཇུ་ཡག། ཨ་ནི་དེ་མིན་གྱི་གཅིག། ཡང་ཁ་ཤས་ཡང་ཁ་ལག་བཟས་པ་ཡིན་ན་གཅིག་གཟུགས་པོ་རྒྱགས་པོ་དང་དེ་འདྲའི་ཆགས་ཡག་གི་རང་བཞིན་རྒྱགས་པོ་ཆགས་ཡག་དེ Immune Deficiency ཟེར་མཁན་གྱི་ན་ཚ་ཁག་ཅིག་དང་ཁག་ཅིག་ན་ཚ་དེ Auto Immune ཟེར་མཁན་གྱི་སོ་སོའི་གཟུགས་པོ་ལུས་སྲུང་མ་ལག་གིས་སོ་སོའི་གཟུགས་པོ་ལ་ཡ། གནོད་འཚེ་བཟོ་གི་རེད། ད་དེའི་རྐྱེན་པས་ན་ཚ་དེ་འདྲའི Celiac ན་ཚ་ཟེར་མཁན་གྱི་རེད།

ཚད་ལས་བརྒལ་བའི་ལས་ཀ་བྱེད་མཁན་དེ་ལ་རིགས་གསུམ་པ་ད་ལྟ། Hypersensitive ཟེར་མཁན་དེ་ཏོག་དབྱིབས་ནད་དུག་གཟུགས་པོའི་ནང་སླེབས་པ་ཡིན་ན་ཁོས་ལས་ཀ་བྱེད་སྟངས་དེ Over Reactive དང་ཚད་ནས་བརྒལ་བའི་ལས་ཀ་བྱས་པའི་རྐྱེན་གྱིས་ཁོའི་གཟུགས་པོ་ལ་འཕྲོད་བསྟེན་ལ་དོ་ཕོག་ཐེབས་ཡག་གི་བ་དེ་ཞུ་གི་ཡོད། དེ་ཡིན་དུས་ཁ་ནས། ལུས་སྲུང་མ་ལག་དེ་ཡིན་གཅིག་མིན་གཅིག་གིས་ཡག་པོ་ཡོང་ཡག་དང། ཡག་པོ་དེ་ཚད་དེ་ལྡན་པ་ཡོང་ཡག་ལ་ནམ་རྒྱུན་ནས་ཟས་བཅུད་སྤྱོད་ལམ་འདི་གའི་ཐོག་ནས་ག་རེ་བྱས་ཡོད་རེད་དེ་གས་ཡག་པོ་བྱས་པའི་རྐྱེན་གྱིས་གཟུགས་པོའི་ནང་ལུས་སྲུང་མ་ལག་གི་ལས་ཀ་བྱེད་མཁན་ང་ཚོའི T-Cells ཟེར་ཞོར་བ T cells ཟེར་མཁན་དེ་ང་ཚོ་ལུས་སྲུང་མ་ལག་གིས་ཅིག་སྔོན་འགོག་བྱེད་མཁན་ལས་ཀ་བྱེད་མཁན་ཁག་ཅིག་འདིའི་ནུས་པ་གོང་འཕེལ་གཏོང་ཡག་དང་ད་ག་ནང་བཞིན་འདི་ལས་ཨ་ནི་ལུས་སྲུང་མ་ལག་གནས་སྟངས་ཡག་པོ་ཡོང་ཡག་ཆེད་དུ་ནམ་རྒྱུན་ནས་ད་ང་ཚོས་ཟས་དང་སྤྱོད་ལམ་ཟས་དང་བཅུད་དང་སྤྱོད་ལམ་ཐོག་ནས་ག་རེ་བྱ་ཡག་ཟེར་ནས་དེའི་ཐོག་ལ་ཡང་ཨ་ནི་ག་ལེ་རིམ་པས་མར་ཞུ་གི་ཡིན་ཞུ་ཡག་ཡིན། ལུས་སྲུང་མ་ལག་གི་ངོ་སྤྲོད་གནང་དུས་ག་ནས་ད་གློ་བུར་དུ་འདི་ཐོན་པ་དང་དེ་གའི་ཐོག་ནས་རེད་ད་ག་ནང་བཞིན་ཁག་མ་འདྲ་བཞི་གཅིག་དལ་པོ་གློ་བུར་དང་དལ་པོ་དང་ནང་བཞིན་ཆུང་དུས་ནས་ཡོད་པ་ཨ་ནེ་སྨན་ཁབ་འདི་གའི་སྐོར་གསུང་དུས་འདི་གས་ཀྱིས་ལུས་སྲུང་མ་ལག་དེ་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་རེད་ད་ཁོ་ཡར་རྒྱས་གཏོང་ཡག། རེད་རེད་རེད་རེད་ད་ག་རང་སྒྲོལ་དཀར་ལགས་གསུང་ད་འདི་གས་གནད་འགག་ཆེན་པོ་ཡིན་པ་གང་ཞིག་ལ་འདི་ལས་ལ་ནམ་རྒྱུན་ནས་སོ་སོ་སོས་དོ་སྣང་གནང་བྱས་དེའི་ཐོག་ལ་ཡ་དེ་གོང་འཕེལ་གཏོང་ཡག་དང་དེ་ཨ་ནི་ཚད་དེ་ལྡན་པ་ཡོང་ཡག་ཆེད་དུ་ག་རེ་ག་རེ་གནང་དགོས་རེད་ཟེར་ད་ང་ར་ཟས་ཅི་བོ་ཆི་ལས་ཅི་ཞུ་འདོད་གི་ནས་ཟས་དེའི་ཐོག་ལ་ཡང་མང་ང་ཞུ་གི་ཡིན་ད་དེ་གང་རེད་དེ་ད་ང་ཚོའི་གཟུགས་པོ་དེ་བརྟེན་ས་དེ་ནམ་རྒྱུན་ནས་ཞལ་ལག་མཆོད་ཡག་དེ་ལ་བརྟེན་གྱི་ཡོད་དུས་ག་ནས་གཟུགས་པོ་ལ་གནོད་ཡག་གི་ད་གཟུགས་པོ་ནང་ལ་གཉན་ཁ་བཟོ་མཁན་གྱི་ཞལ་ལག་ཁག་ཅིག་ཡོད་ཞལ་ལག་དེ་གས་དེ་མཆོད་པ་ཡིན་ན་དེ་གས་རྐྱེན་པས་གཟུགས་པོའི་ནང་ལ་གཉན་ཁ་བཟོས་གཉན་ཁ་བཟོས་པའི་རྐྱེན་གྱིས་གཟུགས་པོའི་ནང་ལ་ཅིག་ན་ཚ་མང་པོ་ན་ཚ་དེ་གས་ལས་སླ་པོ་འགོ་ཡག་ད་དེ་མིན་གྱི་ན་ཚ་འདི་ནི་ལས་སླ་པོ་འགོས་ཡག་དང་ཡོང་ཡག་དེ་རྐྱེན་དུ་འདིས་བྱེད་དགོས་དེ་ཡིན་དུས་ཀ་ནས་ནམ་རྒྱུན་ནས་ཞལ་ལག་བཅུད་ཀྱི་ལྡན་པ་མཆོད་དགོས་ཡག་དང་གཟུགས་པོའི་ནང་ལ་ཞལ་ལག་བཅུད་ལས་ཡག་པོ་མེད་པར་གཟུགས་པོ་ལ་གནོད་སྐྱོན་ཡོད་པའི་ཞལ་ལག་ཁག་ཅིག་ཏག་ཁག་ཅིག་ཞུས་པ་ཡིན་ན་ཁ་སང་སྔོན་མ་ནས་ངས་ཞུས་པ་ཡིན་ཅི་ནིའི་རིགས། དམིགས་བསལ་གྱི་ཅི་ནི Refine ཟེར་གི་འདུག་ཨང་སྤྱི་ལེ་ནས་འགྱུར་བ་བཏང་རྗེས་ཅི་ནི་དངོས་གནས་ཡོང་ས་དེ Sugar cane ཟེར་བ་དེ་ནས་ཡོང་གི་ཡོད་དེ་ནས་ལས་ད་འགྱུར་བ་བཏང་རྗེས་ཅི་ནི་དཀར་པོ་བྱུང་གི་འདུག་ཨང་ད་ལོ། ད་ག་ནང་བཞིན་གྱི་འབྲུ་རིགས། གྲོ་ཞིབ་དཀར་པོ་ད་ག་ནང་བཞིན་གྱི་སྣུམ་ཡག་པོ་མེད་པ་དང vegetable oil ཟེར་གི་འདུག་ཨ་སྣུམ་འདི་ཡོང་སའི་ཁོངས་དམིགས་བསལ་གྱི་ད་ལྟ་ཨ་ཤོམ་དང་ཨ་ནི་སྲན་མ་དེ་འདྲས་ད་ལྟ་དེའི genetically engineered ཟེར་གི་འདུག་ཨ་དེ་ལ་འགྱུར་བ་བཏང་རྗེས་འབྲུ་རིགས་ནས་ཡོང་པའི་སྣུམ་ད་ག་ནང་བཞིན gluten ཟེར་གི་འདུག་ཨ་འདི་དང་དེ་བཞིན་གྱི་སེམས་ཅན་དམིགས་བསལ་གྱི་ད་བ་ཕྱུགས་དང་དེ་མིན་གྱི་འོ་མ་ཡོང་སའི་སེམས་ཅན་དེ་གའི་དེའི་རང་བྱུང་ལ་གནས་པའི་རྩྭ་ལ་བརྟེན་པའི་སེམས་ཅན་གྱི་འོ་མའི་རིགས་མར་རིགས། ཡི་གེ་ལྟ་འདི་སྐད་མིན་པས་ལྟ་ཅིག་དེ་ཤ་གི་འོ་མའི་དང་མར་རིགས་ཀྱི་མང་པོ་ཅིག་ག་རེ་ཟོས་ན་སེམས་ཅན་དེའི་ཚང་མ་ལ་ཡང། ཁ་ལག་ཡེ་ནས་གཅིག་ཁ་ལག་དེ་སྨན་སྦྱོར་བྱས་པའི་རྐྱེན་གྱིས་གཟུགས་པོ་རྒྱགས་པར་བྱ། ད་ག་ནང་བཞིན་གྱི་འོ་མ་དེའི་མང་པོ་ཐོན་ཡག་ཆེད་དུ་སྨན་ཁབ་འདི་ནས་རྒྱབ་ཀྱི་འོ་མའི་རིགས་ཕྱུར་བ། དེ་འདྲའི་མཆོད་རྒྱུ་མེད་པ་དང། ད་ག་ནང་བཞིན་གྱི་ནམ་རྒྱུན་ནས་ཞལ་ལག་ནང་ལ་ཡང་དམིགས་བསལ་གྱི། རྫས་སྦྱོར་ཟེར་ར་ད Artificial ཟེར་བ་རེད་བ་རང་བྱུང་མིན་པའི་ཚོས་གཞི་བླུགས། ཡ་ད་ག་ནང་བཞིན་ཁ་ལག་དེ་མུ་མཐུད་ནས་གནས་ཡག་གི་རྫས་སྦྱོར་བླུགས། བ་ད་ག་ནང་བཞིན་ཁ་ལག་ཞིམ་པོ་བྱུང་ཡག་གི་ཞིམ་པོ་བཟོ་ཡག་གི་རྫས་སྦྱོར་དང་ནི MSG ཟེར་གི་འདུག་ག། དེ་འདྲ་ལྟ་བུ་ཡོད་པའི་ཞལ་ལག་དེ་ག་དུས་ཡིན་ནའང་སྤང་ཡག་གི་འབད་བརྩོན་གནང་དགོས་པ་དང། ཨ་ནི་གཟུགས་པོའི་ནང་ལ་གཉན་ཁ་མ་ཆགས་མཁན་གྱི་ཚལ་དང་ཤིང་ཏོག་ད་ག་ནང་བཞིན་གྱི་དེ་མིན་གྱི་བཅུད Protein ཟེར་ཡ་དེ་ཚོ་ཡག་པོ་དང་ཞག་ཚི་ཡག་པོ་མཆོད་དགོས་པ་དེ་གལ་ཆེན་པོ་ཡིན་པ་དང་ཨ་ནི་དེ་ཡག་པོ་ཡིན་པའི་སྐོར་ལ་ཅིག་ཞུས་ཆོག་ཅེས་ཞུ་ཡ་ཡིན། ལོ། གལ་སྲིད་ཅི་ནི་ན་ཚ་ཡོད་མཁན་ཅིག་ཡོད་པ་ཡིན་ན་མངར་ཆའི་རིགས་རྩ་བ་ནས་མ་ཟས་ན་ཡག་ཡོད་ན་ཡང་ཅིག་མངར་ཆའི་རིགས་དེ་ག་འདྲས་སེ་བེད་སྤྱོད་བཏང་པ་ཡིན་ན་ཡག་ཡོད་ན། ཚེ་ད་ག་ར་ད་དམིགས་བསལ་གི་ད་ད། ཅི་ནི་ད་ངས་བཟོ་གྲྭའི་ནང་ནས་བཟོས་པ་ཞུས་ན་འགྲིག་གི་མེད་འགྲོ། དམིགས་བསལ་གི་རང་བྱུང་མིན་པའི་ཅི་ནི་དེ་འདྲ་འདུག་ཨ་ཅི་ནི་ད་ཚབ་དེ་ན་མང་པོ་ད་ང་ནི་བེད་སྤྱོད་བཏང་གི་མེད་ད་ཁ་ཤས་ཧ་ཧི་ཞི་ད་ད་དེ།

མཆོད་གནང་ཐུབ་པ་ཡིན་ན་ཡག་པོ་ཡོད་རེད། ལང། ལུས་ཟུངས་འཕེལ་ཡག་དང་འདི་ཚོའི་ཐོག་ལ་ཡང་ག་རེ་ག་རེ་ཅིག་ཡོད་ན། ལང། ཨ་ལེ་གཉིས་ལ་ངས་འདིའི་སྐོར་ལ་ད་ལྟ་ཨ་ལེ། ཞལ་ལག་དང་འབྲེལ་བ་མེད་པའི་ད་ལྟ་ནམ་རྒྱུན་གྱི་བྱ་སྤྱོད་སྐོར་ལ་དེ་ཞུས་ན་བསམ། ཨ་ཞལ་ལག་དེ། ད་ལྟ་ངས་ཁག་ཅིག་གི་རྩྭ་སྨན་དང་ཤིང་རྩི་དང་འདི་འདྲའི་སྐོར་ལ་རོབ་ཅིག་ཞུས་པ་ཡིན། ད་གང་རེད་ནམ་རྒྱུན་ཡང་ང་རང་ཚོས། བྱེད་ཐུབ་ཡག་ཆོག་རོགས་བྱ་སྤྱོད། ལང། ད་འདིས་གཅིག་དེ་ག་རེ་ཞུ་དགོས་ཟེར་ན་ས་འབྲེལ་ཟེར་བ Grounding ཟེར་བ Grounding Grounding ཟེར་ན་ས་དང་འབྲེལ་བ་ཡོད་པའི་ང་ཚོའི་ནམ་རྒྱུན་བྱ་སྤྱོད་དེ་སྤེལ་ཐུབ་པ། ག་རེ་བྱས་ནས་ཞུ་དགོས་ཟེར་ན Grounding ཟེར་ན་ས་དང་འབྲེལ་བ་ཡོད་པའི་བྱ་སྤྱོད་ཟེར་ན་ལུས་རྩལ་དང། ག་རེ་ཟེར་ན། སའི་ནང་ནས་ང་ཚོས་འབྱུང་བ་ལྔའི་ནང་ནས་འབྱུང་བ་གཅིག་དེ་སའི་ནང་ནས་བཅུད་དེ་ཡོང་བྱས་ང་ཚོ་གཟུགས་འཚོ་ཐབས་བྱེད་པ་རེད་བ། དེ་ཡིན་དུས་ཀ་ནས་ད་ག་ནང་བཞིན་གཟུགས་པོར་བཅོས་ཐབས་བྱེད་བར་ས་དང་འབྲེལ་བ་ཡོད་པའི་ཐོག་ནས་ང་ཚོ་ལས་ཀ་ཚེས་གཅིག་ག་ཚོགས་རེད་ད། དེ་ནི་ཆ་བཞག་ནས་ན་སའི་སྒང་ལ་ཡར་རྐང་རྗེན་མ་གོམ་པ་སྐྱོན་བྱས་ཕེབས་པ་ཡིན་ན། ད་ས་དེ་ཡར་ཏོག་ཙམ་གཙང་མ་ཡོད་པ་བྱས་དེ་འདྲ་ཡིན་པ་ཡིན་ན། དེས་ག་རེ་བྱེད་ཀྱི་ཡོག་ཟེར་ན། སྤྱིར་བཏང་ང་ཚོའི་ཡར་ཐོན་ཅན་གྱི་ལུང་པའི་ནང་ལ་ག་རེ་ཡོག་ཟེར་ན་ད་འཕྲུལ་ཆས་རིགས་མང་པོ་ཞིག་བེད་སྤྱོད་གཏོང་གི་ཡོག་རེད་པ། འཕྲུལ་ཆས་རིགས་དེ་བེད་སྤྱོད་མང་པོ་བཏང་པའི་རྐྱེན་ང་ཚོ་ད་ཚང་མའི་གཟིམ་ཁང་ནང་ལ་མཱི་ཀོ་ཡོད་སྲིད་ཀྱི་རེད། ཚང་མའི་གཟིམ་ཁང་ནང་ལ

ཡི་གེ་འདི་མང་པོ་ཡོད་པའི་རྐྱེན་གྱིས་ཨ་ནི་གཟུགས་པོའི་ནང་ཉེན་ཁ་བཟོ་ཡག་དང་ལུས་སྲུང་མ་ལག་གི་ནུས་པ་མར་ཉམས་ཡག་དེ་འདི་འདྲ་ཡོང་གི་ཡོད། འདི་ཡིན་དུས་ཀ་ནས་འདི་གས་འདི་གཅིག་གི་ནུས་པ་མར་ཆག་ཡག་དང་ཨ་ནི་འདི་གས་ཀྱི་ནུས་པ་མར་ཆག་ཡག་ལ་ག་རེ་གནང་དགོས་རེད་ཞུས་ན་ད་ལྟ་ཆེས་བདེ་ཤག་མང་ཆེ། ཏོག་དབྱིབས་ན་ཚའི་རྐྱེན་པས་ཕྱི་ནང་གི་དང་འདི་འདྲའི་ཐད་ཡག་གི་ལུགས་སྲོལ་མང་པོ་གོམས་གཤིས་སླེབས་འདུག་ག་དེ་གོམས་གཤིས་ཡག་པོ་རེད་དཔེ་ཡག་པོ་ཡོག་རེད་ལ་ཡང་ད་ག་ནང་བཞིན་གྱི་ས་ཆ་ཡག་པོ་ད་ལྟའི་གཙང་མ་འདི་འདྲའི་ལ་ཡར་རྐང་མགོ་མ་རྐང་རྗེན་མ་མར་ཕེབས་བྱས། སའི་བཅུད་དེ་སོ་སོའི་གཟུགས་པོ་ལ་ཡར། དེ་གནང་ཐུབ་པ་ཡིན་ན་གཟུགས་པོའི་ནང་ལ་ཡོད་པའི Electromagnetic ཟེར་གྱི་འདུག་ག། དེ་གའི་གི་དེ་གའི་གི་ཡི་གནོད་ཡག་གི་རིགས་མང་པོ་ཞིག་ས་ལ་མར་འབྲེལ་བ་རྐང་རྗེན་མ་ཕེབས་དུས་ཀ་ནས་ཁོས་དེ་མར་སའི་ནང་ལ་མར་ཟ་འདུག་གོ། ཨོའོ། དེས་ཟ་བའི་རྐྱེན་གྱིས་ང་ཚོའི་གཟུགས་པོའི་དེ་གའི་གི་མར་ཉུང་རུ་ཕྱིན་པ་ཡིན་ན། དེ་ཉུང་རུ་ཕྱིན་པ་ཡིན་ན་ད་ག་ནང་བཞིན་ང་ཚོའི་ལུས་སྲུང་མ་ལག་དང་ནམ་རྒྱུན་གྱི་གཟུགས་པོའི་གཅིག་གི་སྔོན་འགོག་བྱེད་པའི་ནུས་པ་འདི་ག་གོང་འཕེལ་འགྲོ་བ་རེད། ས་འདི་རྣམ་བཞིན་བཅས་ད་ག་ནང་བཞིན་ལྟ་ཐང་གིས་ང་ཟས་བཅུད་གསུངས་སོང་ང་ལ་འདོད་པ་ནི། སའི་འོག་ལ་སྐྱེས་པའི་དམིགས་བསལ་གྱི་ལ་ཕུག་རིགས་ཞོག་ཁོག་རིགས། ད་ག་ནང་བཞིན་ལ་ཕུག་དམར་པོ་འདུག་ག། ད་ག་ནང་བཞིན་སའི་འོག་ནས་སྐྱེས་པའི་ཤིང་ཏོག་རིགས་འདི་གལ་ཏེ་མཆོད་གནང་ཐུབ་པ་ཡིན་ན་འདིས་སའི་བཅུད་འདི་ང་ཚོའི་ཞལ་ལག་ནང་ལ་ཏོག་ཙམ་སླེབས་པ་དང། ཨ་ནི་སའི་སྒང་ལ་གོམ་པ་སྐྱོན་བྱས་ཕེབས་པའི་རྐྱེན་གྱིས་གཟུགས་པོར་གནོད་ཡག་གི

ང་ཚོའི་ཨ་ནི་ལུས་སྲུང་མ་ལག་གོང་འཕེལ་འགྲོ་ཡག་གི Blood Cell Shot འདི་ག་ཚོ་ཁོའི་ཨ་ནི་ཚད་དེ་མང་དུ་བཏང་པ་དང་འདི་བྱས་པའི་རྐྱེན་གྱིས་ང་ཚོའི་དམིགས་བསལ་གྱི་ནད་འབུ་དེ་འདྲ་ཡོད་དུས་སྔོན་འགོག་བྱེད་ལ་ཞེ་དྲག་ཕན་གྱི་རེད། དེ་ཡིན་དུས་ཀ་ནས་འདི་ཏོག་ཙམ་ཏོག་ཙམ་གནང་ཐུབ་པ་ཡིན་ན་དེས་ང་ཚོའི་མིག་སྔའི་ཉེར་ཞུགས་ལུས་སྲུང་མ་ལག་གོང་འཕེལ་ཏོག་ཙམ་ཕྱིན་པ་དང་ཨ་ནི་ན་ཚ་དེ་འདྲ་སྔོན་འགོག་བྱེད་ལ་ཕན་གྱི་ཡོད་པ་དང་ཨ་ནི་དེ་ནས་ཐ་མ་དེ་ལྟ་ནི་དམིགས་བསལ་གྱི Vitamin C ཟས་བཅུད་ཟས་བཅུད Vitamin C དེས་ཨ་ནི་ད་ལྟའི་ནམ་དུས་འདི་དང་ཨ་ནི་ཏོག་དབྱིབས་ན་ཚ་དེ་འདྲ་ཡིན་དུས་ཀ་ནས་དེའི Vitamin C དེ་གཅིག་གི་དམིགས་བསལ་གལ་ཆེན་པོ། དེའི་གལ་ཆེན་པོ་དེ་ག་རེ་ཡིན་པ་རེད་ཞུས་པ་ཡིན་ན Vitamin C དེ་ག་རེ་བྱེད་ཀྱི་ཡོག་ཟེར་ན་ང་ཚོའི་གཟུགས་པོའི་ནང་ལ་ནད་འབུ་དེ་གའི་ཡོང་ས་ཅིག་ཡོག་རེད་པ། ནད་འབུ་དེ་གའི་ཡོང་སའི་ལམ་ཁ་ཅིག་ཡོག་རེད་པ། དེ་གས་དེ་ཁོས་མེད་པ་བཟོ་གི་ཡོད། མེད་པ་བཟོས་པའི་རྐྱེན་གྱིས་ཨ་ནི་ན་ཚ་ཡོངས་ཉེས་ཀྱི་དཔལ་དུ་བྱོན་གཟུགས་དང་མེས་པོ་ཡོངས་ཉེས་ཀྱི་དཔལ་དུ་བྱོན། ཡི་གེ་འདི་ཉུང་རུ་འགྲོ་ཡ་དང་དག་སྣང་བཞིན་གྱི། འདི་ཆེ་འདི་ཆེ་བ་དང་དག་སྣང་བཞིན་ངོ་མཚོན་འདི་གཟུགས་དང་འདི་ཡས་ནས་གཟུགས་དང་འདི་ཡས་ནས་དང་ཨར་ཡན་ཏ་རྒྱུན་གྱི་རྒྱུ་དེ་རྒྱུའི་ནང་ལ་ཡོད་པའི white cell གཟུགས་དང white cell དེའི་ནུས་པ་དེ་གོང་འཁོད་དུ་གོ། ནའི white cell གྱི་ནུས་པ་དེ་གོང་འཁོད་ཕྱིན་པའི་རྐྱེན་གྱིས་གཟུགས་སྐུའི་ནང་ལ་ཡ།

རིགས། Glutathione ཟེར་མཁན་དེའི་ནུས་པ་དེ་གོང་འཕེལ་གཏོང་གོ། Glutathione ཟེར་མཁན་ད་གཟུགས་པོའི་ནང་གི་གཟུགས་པོའི་ནང་ལ་བཟོ་ཐུབ་པའི་རང་བཞིན་རིགས་དམིགས་བསལ་གྱི་ནུས་པ་ཆེ་ཤོས་གཅིག་རེད། དེ་ཡག་པོ་ཡོད་པ་ཡིན་ན་ད་དེའི་ནུས་པ་གཟུགས་པོ་ལ་ཡོང་ཡག་གི་ད་ན་ཚ་མང་པོ་ཅིག་ལ་བཀོལ་འགོག་སྔོན་འགོག་བྱེད་ཀྱི་ཡོད་རེད། ད་ན་ཚ་ཡོང་ཡག་ཅིག་ན་ཚ་སྡུག་ཅག་ཅིག Cancer དེ་ཡོད་ར་དེའི་ཚད་དེ་ཡག་པོ་ཡོད་ན་དེ་འདྲའི་ཡག་པོ་ཡོད་མཁན་གྱི་མི་འདི་ལ་ན་ཚ Cancer དེ་ཉིད་ད་ཅིག་ན་ཚ་སྡུག་ཅག་དེ་ན་ཡག་གི་དེ་ཡོང་སྲིད་ཀྱི་མ་རེད། ད་དེའི་ནུས་པ་དེ་གོང་འཕེལ་འགྲོ་གི་ཡོད་རེད།

ཨ་ནི་ན་ཚ་ཡོད་མཁན་ཡོད་པ་ཡིན་ན་དེའི་དྲག་ཡག་ལ་ཕན་པ་དང་ན་ཚ་མེད་པ་ཡིན་ན་དེ་འདྲའི་ཏེ་སི་མཆོད་ཐུབ་པ་ཡིན་ན་ན་ཚ་སྔོན་འགོག་ལ་ཡང་ཕན་གྱི་ཡོད་རེད། བྱས་ཙང་ན་ཚ་ཡོད་མཁན་ཚོ་ལ་ཡང་ཁོ་ན་ཚ་དྲག་ཡག་དང་དྲག་ཡག་ལ་ཕན་གྱི་ཡོད་རེད་ལ་ན་ཚ་མེད་མཁན་ཚོ་ལ་ཡང་དེ་འདྲའི་མཆོད་ཐུབ་པ་ཡིན་ད་ལྟའི་ནམ་དུས་ལ་ཡང་དེ་འདྲའི་ཏེ་སི་མཆོད་ཐུབ་པ་ཡིན་ན་ཁོ་ན་ཚ་སྔོན་འགོག་ལ་ཕན་གྱི་ཡོད་རེད། ལགས་ན་ཚ་ལགས་སོ། ལགས་ན་ཚ་འདི་ནི་ཡིན་དུས་སྔོན་འགོག་དང། ཨ་ནི་ཡོད་པ་ལ་ཡང་ཕན་ཡག་ཅིག་གཉིས་ཀ་གནང་ན་ཐུབ་པ་ཡིན་ན་ཨ་འདིའི་དགེ་མཚན་ཞེ་དྲག་ཡོད་ར། རེད་རེད་རེད་ད་ད་ལྟའི་དུས་ཚོད་འདི་སྐབས་ལ་ཡིན་པ་ཡིན་ན་ནམ་དུས་བརྗེ་བའི་དུས་ཚོད་ད་གནམ་གཤིས་འདི་དབྱར་ཁ་ནས་སྟོན་ཁའི་དུས་ལ་སླེབས་ཡག་སྟོན་ཁ་ནས་ད་དགུན་ཁ་ཟེར་བྱས་དུས་ནམ་དུས་བརྗེ་བའི་སྐབས་ལ་ཡིན་པ་ཡིན་ན་ཨ་ནི་ཆམ་པའི་ནད་རིགས་འདི་ཕོག་བདེ་པོ་ཅིག་གི་ཆགས་ཡོད་རེད་ལ་ད་ལྟའི་དུས་ཚོད་དེ་ཀོ་ཝིཌ་བཅུ་དགུའི་ཏོག་དབྱིབས་ནད་འབུའི་རིམས་ནད་དེ་ཡིན་ནའི་ལས་ཁྱབ་གདལ་ཕྱིན་པའི་སྐབས་དེ་ཡིན་པ་ཡིན་ན་དེ་བས་དོ་སྣང་བྱེད་དགོས་ཡག་ཅིག་བྱེད་དགོས་ཡོད་རེད་བྱས་ཙང་ད་ལྟ་ཡང་ང་ཚོའི་ལེ་ཚན་ནང་ལོགས་ལ་ཨ་ནི་འཇམ་དབྱངས་ཚེ་བརྟན་ལགས་ནས་ཡང་ཆམ་པའི་རིགས་ཀྱི་ན་ཚ་ཁག་ལ་ཨ་ནི་ཚང་མས་གཅིག་གི་ཐུགས་སྣང་དང་སྔོན་འགོག་དང་ཨ་ནི་ཉིན་རེའི་འཚོ་བའི་ནང་ལོགས་ལ་ཟས་བཅུད་ལ་ཐུགས་སྣང་གནང་ཕྱོགས་འདི་གའི་ད་ཞིབ་ཚགས་པོ་ཞེ་དྲག་ཅིག་གི་ངོ་སྤྲོད་གནང་སོང་འཇམ་དབྱངས་ལགས་ལ་ཐུགས་རྗེ་ཆེ་ཞུ་བ་ཡིན། བློ་ལ་བཟོད་གོ་ལ་ཨ་མྱེས་དེ་མཇུག་སྡོམ་ལ་འདི་ཞུས་ན་བསམས་སོང་ད་ད་ནང་ང་ཚོ་དེ་ནས་བུ་འདི་གའི་དེ་ཡོང་འདི་གའི་ད་ཆམ་པའི་རིགས་ཟེར་མཁན་ད་ལོ་ལྟར་རེ་བཞིན་ཡོང་གི་ཡོད་རེད་ནམ་དུས་དེར་བརྗེ་དུས་ཀྱི་ནང་ལོ་ལྟར་རེ་བཞིན་མི་མང་པོ་ཞིག་འདུག་དེ་དང། ད་ལྟ་ངས་གོང་ལ་ཞུས་པ་དེ་རིམ་པ་བརྒྱད་ཙམ་ཞུས་ཡོད་དེ་གའི་དེའི་ནམ་རྒྱུན་ནས་ཅིག་སོ་སོའི་ནམ་རྒྱུན་གྱི་ཅིག་ལུས་སུ་མ་ལོན་དང་འཕྲོད་བསྟེན་ལ་ཡང་ཕན་ཡག་ཐོག་ལ་ཡང་ནམ་རྒྱུན་ནས་དེའི་ཐོག་ལ་དོ་སྣང་གནང་བྱས་ལག་ལེན་བསྟར་གནང་ཐུབ་པ་ཡིན་ན་འདི་ཡིན་ན་ག་ལ་གང་འཚམ་ཕན་གྱི་རེད་ཞུ་བ་ཡིན། ལགས་སོ་ཐུགས་རྗེ་གནང་ལགས་ད་ད་ལྟ་གོང་ལ་ང་ཚོར་འགྲེལ་བཤད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང་ལ་ད་ད་རིང་གི་ལེ་ཚན་འདི་ནི་ངོ་སྤྲོད་ཞིག་ཙམ་དེ་ག་བཞག་གི་ཡིན